ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་ལྷག་པའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་དེ་རིང་གི་ལས་རིམ་ཁག་རིམ་པས་འགོ་འཛུགས་ཞུ་རྒྱུ་ཡིན། དེ་རིང་ལས་རིམ་ཁག་གི་ཐོག་མར་ལོ་གསར་པའི་ནང་སངས་རྒྱས་ཀྱི་བསྟན་པ་དང་བསྟན་འཛིན་གྱི་སྐྱེས་བུ་རྣམས་ལ་མི་དང་མི་མ་ཡིན་གྱི་འཚེ་བ་མེད་པ་དང་སེམས་ཅན་སྤྱི་ལ་བགེགས་བར་ཆད་མི་ཡོང་བའི་ཆེད་དུ་རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཁྲུལ་འཁོར་གྱི་དྲག་པོའི་སྦྱིན་སྲེག་དང་གཏོར་རྒྱག་གནང་ཡོད་པའི་སྐོར་དང། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལཱ་ཏྦི་ཡཱའི་ཡུལ་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་ལྷན་ཐུག་འཕྲད་གནང་ནས་ད་ལྟའི་བོད་ནང་གི་གནས་སྟངས་དང་ཡུག་ཀེ་རེན་དང་བོད་ཀྱི་གནས་ཚུལ་འདྲ་མཚུངས་ཡིན་པས་རྒྱལ་སྤྱིའི་ངོས་ནས་བོད་དོན་རྒྱབ་སྐྱོར་ཇི་ཡོད་སོགས་ཀྱི་སྐོར་གོ་བསྡུར་གནང་ཡོད་པར་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་ཅིག་དང།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་དུ་ཕྱི་ཟླ་དང་པོའི་ཚེས་སུམ་ཅུ་ནས་སོ་གཅིག་ཉིན་གཉིས་རིང་རྒྱལ་སྤྱིའི་ཆོས་དད་རང་དབང་ཚོགས་འདུ་ཆེན་པོ་ཞིག་བསྐོང་ཚོགས་གནང་གི་ཡོད་པ་ལྟར་ཚོགས་འདུའི་ཐོག་བོད་མིའི་སྐུ་ཚབ་མཉམ་ཞུགས་གནང་སྟེ་བོད་མིའི་ཆོས་དད་རང་དབང་དཀའ་ངལ་ཁག་གི་སྐོར་ལ་ངོ་སྤྲོད་གནང་གི་ཡོད་པའི་སྐོར་དང། དེ་ནས་གསར་འགྱུར་དང་འབྲེལ་བའི་ལེ་ཚན་ནང་མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་རྒྱབ་གཉེར་གནང་བ་ཕལ་ཆེ་བ་དོན་ལྡན་བསྒྲུབ་བྱ་དང་དོ་མཉམ་ཡོད་ལུགས་རྒྱ་ནག་གི་སྐུ་ཚབ་ནས་བཤད་ཡོད་པ་དེ་ནི་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་ལ་མགོ་སྐོར་བསླུ་བྲིད་བྱ་ཆེད་ཡིན་པའི་སྐོར་འགྲོ་བ་མིའི་ཐོབ་ཐང་གི་མཁས་དབང་སོ་ཕི་རི་ཆ་སན་ལགས་ཀྱིས་གསུངས་ཡོད་པའི་སྐོར་ཞིག་དང།
དམིགས་བསལ་བཅར་འདྲི་ལེ་ཚན་ནང་བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ནས་ཕྱི་ཟླ་དང་པོའི་ནང་རྒྱ་གར་མངའ་སྡེ་ཁག་གསུམ་ནང་བོད་དོན་དང་འབྲེལ་བའི་གཏམ་བཤད་གནང་པའི་བརྒྱུད་རིམ་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང།
མཇུག་ཏུ་ཧི་མ་ལ་ཡའི་མི་རིགས་དང་རིག་གཞུང་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།
ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་ལོ་གསར་པའི་ནང་སངས་རྒྱས་ཀྱི་བསྟན་པ་དང་བསྟན་འཛིན་གྱི་སྐྱེས་བུ་རྣམས་ལ་མི་དང་མི་མ་ཡིན་གྱི་འཚེ་བ་མེད་པ་དང་སེམས་ཅན་སྤྱི་ལ་འགལ་རྐྱེན་བར་ཆད་མི་ཡོང་བའི་ཆེད་དུ་རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཁྲུལ་འཁོར་གྱི་དྲག་པོའི་སྦྱིན་སྲེག་དང་གཏོར་རྒྱག་གནང་ཡོད་པའི་སྐོར་ལ་བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་དཔེ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན།
བཞུགས་སྒར་ཉེ་འཁྲིས་སུ་ཆགས་པ་དཔལ་ལྡན་སྟོད་རྒྱུད་གྲྭ་ཚང་གིས་སྔ་མོའི་ལམ་སྲོལ་ལྟར་ལོ་རེ་བཞིན་འཆར་ཅན་དུ་གནང་ལམ་ཡོད་པ་བཞིན། འདི་ལོ་ཡང་འབྱུང་འགྱུར་ལོ་གསར་བ་གི་ནང་བསྟན་འཛིན་ཀུན་གི་གཙུག་རྒྱན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་རིས་མེད་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་ཀྱི་སྐུ་ཚེ་མཛད་འཕྲིན་རྒྱས་པ་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་བསྟན་སྲིད་སྤྱི་ལ་འཚེ་བའི་གཟུགས་ཅན་གྱི་དགྲ་དང་གཟུགས་མེད་ཀྱི་བགེགས་སོགས་བསམ་སྦྱོར་ངན་པ་གི་རིགས་མཐའ་དག་བཟློག་པ། དུས་ངན་ས་ཡོམ་གྱི་གོད་ཆག་དང་རིམས་ནད་མྱུར་དུ་ཞི་བ་སོགས་ཀྱི་ཆེད་དམིགས་ཏེ་བྱིན་རླབས་ཀྱི་ཚན་ཁ་འབར་བའི་རྒྱུད་རྟོག་བདུན་གི་དགོངས་དོན་བཞིན། དྲག་ཤུལ་སྲེག་སྦྱོར་ལྕགས་མཁར་ཆེན་མོ་གི་གཏོར་རྒྱག་དེ་བཞིན། སྤྱི་ཟླ་དང་པོ་གི་ཚེས་པ་དགུ་ཉིན་གི་དགོང་མོ་གནང་ཡོད་ཅིང། རྒྱུད་སྟོད་གྲྭ་ཚང་གི་དགེ་བའི་བཤེས་གཉེན་ཆེན་མོ་མཁས་གྲུབ་ནོར་བཟང་ལགས་ནས། རྒྱུད་སྟོད་གྲྭ་ཚང་གིས་ལོ་རེའི་ནང་ཐེངས་མ་གཅིག་རེ་མ་གཏོགས་གནང་ལམ་མེད་པ་གི་གཏོར་རྒྱག་འདི་ནི། གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་ལ་བརྟེན་ནས་གནང་བ་འདིས་བསྟན་པ་སྤྱི་དང་སྒོས་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས། སེམས་ཅན་གྱི་བདེ་སྐྱིད་བཅས་ཚང་མར་ལོ་གཅིག་གི་ནང་ང་འགལ་རྐྱེན་བར་ཆད་དུ་སྔོན་ཆེན་པོ་གི་རིགས་ཞི་རྒྱུར་ཕན་ཐོགས་ཡོད་པ་གི་གསུང་སྲོལ་ཡོད་ཅེས་འབྲེལ་བརྗོད་གནང་གི་འདུག། ཉིན་ཞག་ཕྲུགས་གཅིག་གི་ནང་ལོགས་ལ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ། རླུང་གི་རྒྱུ་བ་དེ

གཞན་ཡང་ཁོང་གིས་བོད་ལ་གསང་སྔགས་ཀྱི་ཆོས་སྐོར་དར་ཏེ་ཞི་རྒྱས་དབང་དྲག་གི་ལས་མང་དུ་དར་ཡོད་པ་ལས། གཏོར་རྒྱག་འདི་ནི་མངོན་སྤྱོད་དྲག་ཤུལ་ལས་གི་ཁོངས་སུ་གཏོགས་པ་དང། རྒྱ་གར་ནང་གཤིན་རྗེ་གཤེད་ཀྱི་ཆོས་སྐོར་འདི་ནི་དུས་རབས་བརྒྱད་པ་གི་ནང་གྲུབ་ཐོབ་ལ་ལི་ཏ་བཛྲ་བརྒྱུད་ནས་དར་བ་གི་སྐོར་རེ་ངོ་སྤྲོད་གནང་གི་འདུག། སྤྱིར་བཏང་བོད་ལ་གསང་སྔགས་རྡོ་རྗེ་ཐེག་པ་དར་ནས་ནི་ཞི་རྒྱས་དབང་དྲག་གི་ལས་མང་པོ་དར་ཡོད་རེད་ད་དེ་ནང་ནས་ད་ལྟ་དེ་མངོན་སྤྱོད་དྲག་པོའི་ལས་ཟེར་ཡག་དེ་ཆགས་བསྡད་ཡོད་རེད།

དེ་ལྟ་བུའི་དུས་རབས་ན་བ་སྟེ། དཔལ་ལྡན་རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེའི་གཤེད་ཀྱི་གཏོར་མའི་འཕྲུལ་འཁོར་ལ་བརྟེན་ནས་གཏོར་རྒྱག་གི་དྲག་ཤུལ་སྲེག་སྦྱོར་གྱི་ལྕགས་མཁར་སྒྲུབ་པ་སོགས་གནང་སྐབས། ཐོག་མར་གྲྭ་ཚང་གིས་ཉི་མ་གསུམ་གི་རིང་དཔལ་རྡོ་རྗེ་འཇིགས་བྱེད་ཀྱི་སྒོ་ནས་ཡ་མ་རཱ་ཛ་གི་སྒྲུབ་པ་བྱས་པ་དང། ཉི་མ་བཞི་པར་མཁན་རིན་པོ་ཆེས་འཇིགས་བྱེད་ཀྱི་རྒྱུད་རྟོག་གསུམ་པ་གི་བཀའ་ཁྲིད་གནང་སྟེ། མཆོད་དཔོན་ཆེན་མོ་ལ་སོགས་ནས་གཤིན་རྗེའི་གཤེད་ཀྱི་འཕྲུལ་འཁོར་གྱི་སྒོ་ནས་ཐིག་འདེབས་པ་དང་རྡོ་ཡི་འཁོར་ལོ་འབྲི་བ། མཆོད་གཡོག་དམ་ཚིག་གཙང་བ་རྣམས་ཀྱིས་གཏོར་མ་བཞེང་བ་དང་འབྲེལ།

ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་གཡུ་སྒྲོན་ལགས་དང་མཁའ་འགྲོ་གཡང་འཛོམས་གཉིས་ནས་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལཱ་ཏི་ཝེ་ཡན་ཡུལ་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་ལྷན་ཐུག་འཕྲད་གནང་ནས་ད་ལྟའི་བོད་ནང་གི་གནས་སྟངས་དང་ཡུ་ཀེ་རེན་དང་བོད་ཀྱི་གནས་ཚུལ་འདྲ་མཚུངས་ཡིན་པ། རྒྱལ་སྤྱིའི་ངོས་ནས་བོད་དོན་རྒྱབ་སྐྱོར་ཇི་ཡོད་སོགས་ཀྱི་སྐོར་གོ་བསྡུར་གནང་བའི་ཐོག་ལཱ་ཏི་ཝེ་ཡན་གྲོས་ཚོགས་ཀྱི་ངོས་ནས་བོད་དོན་རྒྱབ་སྐྱོར་གནང་ཕྱོགས་ཀྱི་དགོངས་འཆར་གསུངས་ཡོད་འདུག། དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་བྷལ་ཏིག་མངའ་ཁུལ་དུ་གཟིགས་སྐོར་གནང་མུས་ལ། ཕྱི་ཚེས་ཉི་ཤུ་དགུ་ཉིན་ལ་ཏི་ཝི་ཡའི་གྲོང་ཁྱེར་གྱི་རི་གུ་རུ་ཕེབས་འབྱོར་གནང་ནས་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ཚུལ་ཁྲིམས་ཞེས་པའི་བགྲོ་གླེང་ཚོགས་འདུར་ལྷན་ཞུགས་ཀྱིས་བོད་དོན་སྐོར་གསུང་བཤད་གནང་འདུག་སྐབས་དེར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ། ལ་ཏི་ཝི་ཡ་ཡིས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས་བོད་མིའི་སྒྲིག་འཛུགས་ཀྱི་སྐོར་སོགས་གནད་དོན་མང་པོའི་ཐོག་བཀའ་འདྲི་ཞུས་པར་ལན་འདེབས་གསལ་བཤད་གནང་བའི་རྗེས་ས་གནས་ཀྱི་གསར་འགོད་པའི་བཅར་འདྲི་ལ་ཡང་དང་ལེན་གནང་ཡོད་འདུག་དེ་ཚེས་ཕྱི་ཚེས་ཉི་ཤུ་དགུ་ཉིན་གྱི་ལས་རིམ་ཁག་གྲུབ་རྗེས་དེ་ཚེས་ཕྱི་ཚེས་ཉི་ཤུ་དགུ་ཉིན་གྱི་ལས་རིམ་ཁག་གྲུབ་རྗེས་ལི་ཐུ་ནི་ཡའི་ནང་ཕྱོགས་ཕེབས་གནང་གི་ཡོད་ཅིང་ཁ་རྩང་ཉིན་རྒྱབ་རི་ག་གྲོང་སྡེའི་ལས་ཁུངས་ཀྱིས་གྲོང་སྡེའི་སྤྱི་ཁྱབ་གཞོན་པས་གོ་སྒྲིག་གནང་དོན་ལྟར་སྲིད་སྐྱོང་མཆོག་ཕེབས་ཏེ Tibetan Warrior ཞེས་བོད་དམག་སྐོར་གྱི་གློག་བརྙན་ཞིག་གཟིགས་འབུལ་དང་འབྲེལ་དྲི་བ་དྲི་ལན་གནང་སྐབས་མང་ཚོགས་ནས་བོད་དོན་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེ་བསྟན་ཡོད་འདུག་སྲིད་སྐྱོང་མཆོག་གིས་ཕྱོགས་ཕེབས་གནང་དོན་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཧྥར་སི་བསོད་ནམས་ཚེ་རིང་ལགས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལྟར་ན། དབྱིན་ཡུལ་སྐུ་ཚབ་དོན་གཅོད་ཁྱབ་ཁོངས་ཡོ་རོབ་བྱང་ཕྱོགས་ཡུལ་ལུང་ཁག་ཏུ་རྒྱུན་དུ་བོད་ཀྱི་གནད་དོན་སྤྱི་དང། ལྷག་པར་དུ་བོད་འདི་ལོ་རྒྱུས་ཐོག་ནས་རང་བཙན་ལྡན་པའི་རྒྱལ་ཁབ་ཅིག་ཡིན་པ་དེ་ངོ་སྤྲོད་གནང་རྒྱུར་འབད་འབུངས་གནང་བཞིན་ཡོད་པ་གསུངས་བྱུང་ལ་ཉེ་ཆར་བོད་འདི་རྒྱ་ཡིག་གི་ལོ་རྒྱུས་ཁག་ཏུའང་རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་གནང་མཁན་རྒྱ་མིའི་སློབ་དཔོན་སྐུ་ཞབས་ལའོ་ཡིས་དབྱིན་ཇིའི་གྲོས་ཚོགས་སུ་གདན་ཞུས་ཀྱིས་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་ཡོད་པར་འགྲེལ་བརྗོད་གནང་འདུག།
མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གནས་སྟངས་ཐོག་ལ་དྲི་རྩད་དང་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་ལ་རྒྱ་ནག་གཞུང་ལ་འགྲོ་བ་མིའི་ཐོབ་ཐང་གནས་བབ་ཡག་ཏུ་གཏོང་དགོས་པའི་སྐོར་དོན་ཚན་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཙམ་གནང་ཡོད་པ་ནས་མང་ཆེ་བ་ནི་དོན་ཕན་ལྡན་པ་ཞིག་ཡིན་ལུགས་རྒྱ་ནག་གཞུང་གི་སྐུ་ཚབ་ཁྲེན་ཞུས་ཡིས་བཤད་ཡོད་ཀྱང་དེ་ནི་དུས་བཀག་བསྐྱར་ཞིབ་སྐབས་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་རྣམས་མགོ་སྐོར་བསླུ་བྲིད་བྱེད་ཐབས་ཤིག་རེད་ཅེས་འགྲོ་བ་མིའི་ཐོབ་ཐང་ཐད་ཀྱི་མཁས་དབང་ལྕམ Sophia Richardson ཞུ་བས་གསུངས་འདུག་ཀྱང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་འཕེལ་རྒྱས་ཀྱི་ཐོག་ལ་ལོ་རྒྱུས་ཀྱི་རང་བཞིན་ལྡན་པའི་གྲུབ་འབྲས་ཐོབ་ཡོད་པའི་གསལ་བསྒྲགས་བྱས་ཡོད་པ་རེད། འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གིས་རྒྱ་ནག་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་རྒྱ་ནག་འགན་འཛིན་ཟུར་པ། Stanford གཙུག་ལག་སློབ་གྲྭ་ཆེན་མོའི་དམངས་གཙོའི་རིང་ལུགས་དང་འཕེལ་རྒྱས་ཁྲིམས་ལུགས་དབང་སྒྱུར་སྡེ་ཚན་གྱི་ཆོད་གན་སློབ་ཁྲིད་པ་ལྕམ Sophia Richardson ལ་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་སྐབས་རྒྱ་ནག་གཞུང་གི་སྐུ་ཚབ་བཤད་པའི་སྐད་ཆ་དེའི་ཐོག་ལ་དགོངས་ཚུལ་བཀའ་འདྲི་ཞུས་པར།

འོན་ཀྱང་རྒྱ་ནག་གཞུང་གི་ཕྱོགས་ནས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་གྲུབ་འབྲས་ལེགས་པོ་སོན་ཡོད་ལུགས་ཀྱི་དྲིལ་བསྒྲགས་བྱས་ཡོད་པ་དང་དེ་ནི་རྒྱ་ནག་སྐུ་ཚབ་ཁྲེན་ཞུས་ནས་དྲི་ཞིབ་བྱེད་པའི་སྐབས་ལ་རྒྱ་ནག་གཞུང་གིས་དུས་རབས་ཀྱི་འཕེལ་རྒྱས་དང་བསྟུན་ནས་རྒྱལ་ཁབ་ཀྱི་གནས་བབ་དང་འཚམ་པའི་འགྲོ་བ་མིའི་ཐོབ་ཐང་འཕེལ་རྒྱས་ཀྱི་འགྲོ་ལམ་ཐོག་བསྐྱོད་དེ་རྒྱ་ནག་འགྲོ་བ་མིའི་ཐོབ་ཐང་བྱ་གཞག་ལ་ལོ་རྒྱུས་རང་བཞིན་གྱི་གྲུབ་འབྲས་ཐོབ་ཡོད་ལུགས་དང། རྒྱ་ནག་གཞུང་གིས་མི་དམངས་རྩ་ཆེན་འཛིན་རྒྱུ་རྒྱུན་འཁྱོངས་བྱས་ཏེ་མི་རྣམས་ཀྱི་འཚོ་བ་བདེ་ལ་འཁོད་ཐུབ་པའི་འབད་བརྩོན་དང་མི་དམངས་རྣམས་རྒྱལ་ཁབ་དང་སྤྱི་ཚོགས་རང་ཉིད་ཀྱི་བདག་པོར་འགྱུར་བའི་འགན་ལེན་དང་འགྲོ་བ་མིའི་ཐོབ་ཐང་འདྲ་མཉམ་ལོངས་སུ་སྤྱོད་པ་མཐའ་འཁྱོངས་བྱེད་ལུགས་དང་འགྲོ་བ་མིའི་ཐོབ་ཐང་བྱ་གཞག་འཕེལ་རྒྱས་ལེའུ་གསར་པ་ཟམ་མི་ཆད་པར་བརྩམས་ནས་འཛམ་གླིང་གི་འགྲོ་བ་མིའི་ཐོབ་ཐང་གི་བྱ་གཞག་ལ་རྒྱ་ནག་ཕྱོགས་ནས་ལེགས་སྐྱེས་ཕུལ་ཡོད་ལུགས་བཤད་པའི་སྐོར་དང་དེ་བཞིན་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང་འགན་ལེན་གྱི་བྱ་ཐབས་གསར་པ་ཁག་སུམ་ཅུ་ལག་བསྟར་བྱེད་རྒྱུ་ཁྱབ་བསྒྲགས་བྱས་ནས། འགྲོ་བ་མིའི་ཐོབ་ཐང་གི་བཅའ་ཁྲིམས་འགན་ལེན་ཤུགས་ཆེ་རུ་གཏོང་རྒྱུ་དང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་མཉམ་ལས་ལ་སྐུལ་འདེད་གཏོང་རྒྱུ། མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལམ་སྲོལ་ལས་དོན་ལ་རྒྱབ་སྐྱོར་བྱེད་རྒྱུ་སོགས་འཁོད་པའི་སྐོར་ཤིན་ཧྭ་གསར་ཤོག་ཐོག་གནས་ཚུལ་སྤེལ་ཡོད་པ་རེད། ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་རྒྱབ་གཉེར་གནང་བ་ཕལ་ཆེ་བ་དོན་ལྡན་གྲུབ་ཆ་དང་དོ་མཉམ་ཡོད་ལུགས་རྒྱ་ནག་གི་སྐུ་ཚབ་ནས་བཤད་པ་དེ་ནི་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་ལ་མགོ་སྐོར་བསླུ་བྲིད་བྱ་ཆེད་ཡིན་པའི་སྐོར་འགྲོ་བ་མིའི་ཐོབ་ཐང་གི་མཁས་དབང Sophie Richardson ལགས་ཀྱིས་གསུངས་འདུག་པ་དེའི་ཐད་ཚེ་དབང་དངོས་གྲུབ་ལགས་ཀྱིས་བཀའ་འདྲི་ཕྱོགས་སྒྲིག་ཞུས་པ་ཞིག་གསན་གནང་གི་རེད། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཡག་ཏུ་གཏོང་དགོས་པའི་རྒྱབ་གཉེར་དོན་ཚན་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཙམ་གནང་བ་ཕལ་ཆེ་བ་ནི་དོན་ལྡན་གྲུབ་ཆ་དང། དོ་མཉམ་ཡོད་ལུགས་རྒྱ་ནག་གི་སྐུ་ཚབ་ཁྲེན་ཞི་ཡིས་བཤད་བཞིན་ཡོད་ཀྱང། དེ་ནི་དུས་བཀག་བསྐྱར་ཞིབ་སྐབས་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་རྣམས་མགོ་སྐོར་བསླུ་བྲིད་བྱེད་ཐབས་ཤིག་ཡིན་པ། འགྲོ་བ་མིའི་ཐོབ་ཐང་གི་ཐད་མཁས་དབང། Sophia Richardson། ལགས་ཀྱིས་འགྲེལ་བརྗོད་གནང་འདུག་དེ་ཡང་འདི་གའི་རྩོམ་སྒྲིག་འགན་འཛིན་གཞོན་པ་བསྟན་འཛིན་པད་མ་ལགས་ཀྱིས། རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ངེས་སྟོན་ཟུར་པ་དང Stanford། CDDRL། ཏེ Stanford གཙུག་ལག་སློབ་གྲྭ་ཆེན་མོའི། དམངས་གཙོའི་རིང་ལུགས་དང་འཕེལ་རྒྱས། ཁྲིམས་ལུགས་དབང་སྒྱུར་གྱི་སྡེ་ཚན་གྱི་ཆོད་གན་སློབ་ཁྲིད་པ་མཁས་དབང་སོ་ཕེ་རི་ཅར་སིན་ལགས་སུ། མཉམ་འབྲེལ་རྒྱལ་ཚོགས་ཀྱིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དང་འབྲེལ་བའི་ཐོག་རྒྱ་ནག་གི་སྐུ་ཚབ་ནས་བཤད་པ་དེའི་ཐོག་བཀའ་འདྲི་ཞུས་པའི་ལན་དུ་ཁོང་གིས་བཀའ་ལན་གནང་བའི་ནང།

རྒྱལ་སྤྱིའི་ངོས་ནས་རྒྱ་ནག་ལ་སྐྱོན་བརྗོད་བྱ་བཞིན་པ་ནི་འགྲོ་བ་མིའི་ཐོབ་ཐང་ཆབ་སྲིད་ཀྱི་ལག་ཆ་བེད་སྤྱད་ནས་བཤད་ཀྱི་ཡོད་པའི་སྐོར་སྤྱི་བསྒྲགས་སྤེལ་བ་དེ་ནི། རྒྱུན་ལྡན་རྒྱ་ནག་གི་དཔོན་རིགས་ཚོས་བཤད་བཞིན་པ་ལྟར་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བཞིན་པར་ངོས་ལེན་མ་བྱས་པའི་ཐོག་གཡོལ་ཐབས་དང་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་ལ་མགོ་སྐོར་བསླུ་བྲིད་བྱ་ཐབས་ཤིག་ཡིན་པའི་འགྲེལ་བརྗོད་གནང་བཞག། ཡང་ཁྲེན་ཞི་ཡིས་རྒྱལ་ཁབ་བརྒྱ་དང་བཞི་བཅུ་ཞེ་གཅིག་ཙམ་ནས་རྒྱབ་གཉེར་གནང་བ་ཕལ་ཆེ་བ་ནི་དོན་ཕན་ཅན་ཞིག་ཡིན་པར་ཡིད་ཆེས་བྱེད་ཀྱི་ཡོད། འོན་ཀྱང་རྒྱ་ནག་རང་ཉིད་ཀྱི་ལངས་ཕྱོགས་ཟླ་བ་རྗེས་མར་སྟོན་གྱི་ཡིན་ཞེས་བཤད་བཞག། ཡང་རྩོམ་སྒྲིག་འགན་འཛིན་གཞོན་པ་བསྟན་འཛིན་པད་མ་ལགས་ཀྱིས་བཀའ་འདྲི་ཞུས་པའི་ལན་དུ་འགྲོ་བ་མིའི་ཐོབ་ཐང་གི་ཐད་མཁས་དབང་སོ་ཕེ་རི་ཅར་སིན་ལགས་ཀྱིས།

ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་རྒྱལ་ཁབ་བརྒྱ་དང་ལྔ་བཅུ་ལྷག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་དགོས་པའི་རྒྱབ་གཉེར་ཁག་སུམ་བརྒྱ་བཞི་བཅུ་ཞེ་དྲུག་བཏོན་པའི་ནང་ནས་རྒྱ་ནག་གིས་རྒྱབ་གཉེར་ཁག་ཉིས་བརྒྱ་བརྒྱད་ཅུ་གྱ་བཞི་ལ་ངོས་ལེན་བྱས་ཡོད་ཀྱང། འདས་པའི་ལོ་ལྔའི་ནང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་འགྲོ་རྒྱུའི་ཚབ་ཏུ་མི་གཅིག་དབང་འཛིན་གྱི་ནག་ཉེས་བསགས་བཞིན་པར་སོང། ད་ལན་ཡང་རྒྱ་ནག་གི་ལངས་ཕྱོགས་དེར་ཡིད་ཆེས་བྱ་རྒྱུ་ཧ་ཅང་ཁག་པོ་རེད། རྒྱ་ནག་གིས་རྒྱལ་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྙན་ཐོ་ཞིག་འགོད་འབུལ་ཞུས་པ་དང། རིན་མེད་གྲངས་ཐོ་ཞིག་ཀྱང་བཏོན་ཡོད་ཀྱང་འགྲོ་བ་མིའི་ཐོབ་ཐང་ལ་མུ་མཐུད་ནས་བརྩི་མེད་རྡོག་རོལ་གཏོང་བཞིན་པར་སོང། དེ་ནི་གོ་དོན་མེད་པ་ཞིག་རེད་ཅེས་གསུངས་བཞག་དེ་བཞིན་ཁོང་གིས། དུས་བཀག་བསྐྱར་ཞིབ་ཀྱི་སྐབས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལ་ཚབས་ཆེན་རྡོག་རོལ་བཏང་བའི་གནད་དོན་དེ་ཚོའི་ཐོག་རྒྱ་ནག་གིས་ཛ་དྲག་བསམ་ཞིབ་དང་བགྲོ་གླེང་བྱ་འདོད་བྱེད་ཀྱི་མེད་པར་སོང། རྒྱབ་གཉེར་གནང་བ་ཁག་ལ་ངོས་ལེན་ཡོད་པའི་རྣམ་འགྱུར་སྟོན་པ་དེ་ནི་གཡོལ་ཐབས་རང་གི་ཆེད་དུ་ཡིན་པ་དང་ད་ལན་གསར་འགྱུར་བརྒྱུད་ལམ་ཁག་གི་དོ་སྣང་བྱུང་བའི་ནང། རྒྱ་ནག་ཕྱི་སྲིད་ལས་ཁུངས་ཀྱི་ལས་བྱེད་པ་ཚོས་འགྲོ་བ་མིའི་ཐོབ་ཐང་ཐད་ཛ་དྲག་གི་གནད་དོན་གླེང་སློང་གནང་མཁན་ལ་དེ་སྔ་ལས་ལྷག་པའི་དྲག་ཤུགས་ཀྱིས་འགལ་རྐྱེན་བཟོ་རྒྱུའི་འབད་བརྩོན་དེ་འདྲ་བྱས་ཡོད་པ་བརྗོད་ཀྱི་ཡོད་པ་རེད།

རེས་གཟའ་མིག་དམར་ཉིན་དུས་བཀག་བསྐྱར་ཞིབ་ཆུ་ཚོད་གསུམ་ཙམ་རིང་བཏང་བའི་སྐབས་ཐེངས་འདིར་ཆ་ཤས་ལེན་མཁན་མང་པོ་ཡོད་པའི་ཆ་ནས་རྒྱལ་ཁབ་རེར་དཔྱད་ཞིབ་རྣམས་འགྲེལ་བརྗོད་བྱ་རྒྱུར་སྐར་ཆ་བཞི་བཅུ་ཞེ་ལྔ་མ་གཏོགས་མེད་སྟབས། རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེ་གཏོང་ཡུལ་ཡུ་གུར་དང་བོད་ཧོང་ཀོང་སོགས་ཀྱི་གནས་ཚུལ་མང་པོ་ཞིག་འཐུས་ཚང་གསན་བཞེས་ཐུབ་པ་བྱུང་མེད་པ་རེད་བཞག།

རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་དེ་ག་རླུང་འཕྲིན་ཁང་གི་ཆེད་གཏོང་གནང་བའི་གསར་འགོད་པ་གུ་རུ་ཆོས་སྐྱིད་ལགས་སུ་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ལ་དེ་རིང་ཕྱི་ཟླ་དང་པོའི་ཚེས་སུམ་ཅུ་དང་དེ་ག་ནང་བཞིན་ཚེས་སུམ་ཅུ་སོ་གཅིག་ཉིན་གྲངས་གཉིས་ཀྱི་རིང་ལ་ཡར་རྒྱལ་སྤྱིའི་ཆོས་དད་རང་དབང་གི་ལྷན་ཚོགས་ཉིས་སྟོང་ཉི་ཤུ་རྩ་བཞི་པ་འདི་དབུ་འཛུགས་གནང་ཡོད་རེད་ཚོགས་འདུ་འདིའི་ཐོག་ལ་ཡང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཆེད་མངགས་གསར་འགོད་པ་ཆོས་སྐྱིད་ལགས་ཕ་གིར་ཕལ་ཆེར་ཨ་མི་རིག་ཏུ་བྱེད་གསར་འགོད་གནང་གི་ཡོད་རེད་དེ་རིང་ད་ལྟ་ཕ་གིར་ཕྱི་ཐང་ནས་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་རེད་དེ་ག་ནང་བཞིན་ཨ་ནི་གནད་ཡོད་མི་སྣ་མང་པོ་ཞེ་པོ་ཅིག་ཕེབས་ཤག་འདིའི་ནང་ལ་ཡང་རྒྱལ་སྤྱིའི་ཆོས་དད་རང་དབང་གི་གཞུང་ཚབ་པ་ཆེན་པོ་ར་ཤད་ཧུ་སེན་མཆོག་ཀྱང་ཕེབས་ཤག་ཨ་ནི་སྐུ་ཚབ་དོན་གཅོད

ལགས་སོ། ཁོ་རང་ཡང། མི་ས་ཁོང་གི་གསུང་ཡག་གི་ཚོགས་འདུ་དེའི་ཐོག་ལ་ང་ཚོ་ཕེབས་ཐུབ་དེ་བཅར་ཐུབ་མ་སོང་དེ་ཡིན་ན་ཟུར་དུ་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཡིན་ཟེར་ཨ་ནི་བོད་ནང་གི་གནས་ཚུལ་དེ་ཚོ་ཐོག་ལ་ཁྱེད་རང་གི་བསམ་ཚུལ་ག་རེ་ཡོད་ཟེར་གསུངས་ཏེ་དྲི་ཚན་གཅིག་བསྒྲགས་རྗེས་དཔེ་ཆ་བཞག་ན་ད་ཉེ་ཆར་བོད་ནང་གི་ཨ་ནི་ས་ཆ་གཅིག་ལ་ཡང། སྨར་ཁམས་དོ་བ་ནས་རེད་བཞག་དགོན་པ་གཅིག་ནང་ལ་ཡང་ད་གྲྭ་བ།

ད་བོད་པ་ཚོ་གི་ད་གཟི་རྐང་ཅི་ཡང་མེད་པ་གི་གནས་སྟངས་ཅིག་ཆགས་པ་རེད་འདྲ་ཟེར་གསུངས་བྱུང་ལ། དེ་ནས་ངས་ཀྱི་མུ་མཐུད་དུ་ཨ་ནི་ད་ད་ཨ་རི་གི་ད་ཨ་ནི་ཁྱེད་རྣམ་པ་ཚོ་ད་སྐུ་ཚབ་ཐམས་ཚོ་ཁྱེད་རྣམ་ཚོ་གི་ད་དེའི་ཐོག་ལ་ཡ་དམིགས་བསལ་གྱི་ཕྱག་ལས་ད་ག་རེ་གནང་ཡ་ཡོད་རེད་དེ་ཨ་འདྲུག་གི་ད་དེ་དེ་འདྲ་དེ་བོད་ཆེན་ཡོངས་ལ་ཡ་མ་ཆགས་ཡ་ད་དེ་འདྲ་ད་ད་ཡ་ན་དགོངས་པ་ཅི་ནང་འགྲུག་ཡོད་རེད་ད་ག་ལེ་ག་ལེ་རྒྱ་ཆེར་འགྲོ་གི་རེད་ནི་དཀའ་ངལ་ཤུགས་ཆེན་པོ་རེད་དེ་འདྲ་ཡིན་དུས་ཁྱེད་རྣམ་ཚོ་གི་གཅིག་བྱེད་ཡ་ཡོད་རེད་པས་གསུངས་དུས་ག་རེ་གསུངས་ཟེར་ན Sanction བྱེད་དགོས་རེད Sanction ཟེར་ན་ད་ཉེས་ཆད་བཅད་དགོས་རེད་ནི་ལྷག་པར་དུ་དཔལ་འབྱོར་གྱི་ཉེས་ཆད་དེ་བཀག་སྡོམ་བྱས་བྱས་ནི་ཁོ་རང་ཚོ་གི་ད་ན་ཟུག་དེ་ཚོ་གཏོང་བཅུག་དགོས་རེད་རྒྱ་ནག་གཞུང་ལ་རྒྱ་ནག་དམར་ཤོག་ཚོགས་པ་ལ་ན་ཟུག་དེ་ཚོ་གཏོང་བཅུག་དགོས་རེད་ཟེར་བྱས་ལན་གནང་སོང་ལ། ལོ་ལགས་སེ་ད་འདི་གཏམ་བཤད་གནང་མཁན་ནང་ལ་མི་སྣ་ཆེས་ཆེས་གནད་འགག་ཅན་མང་པོ་འདུག་པ་དཔེར་ན་ད་འདི་སྲིད་འཛིན་གཞོན་པ་ཟུར་པ Mike Pence དང་ཁོ་ན་ཚོ་ཕེབས་འདུག་པ་ཁོ་ན་ཚོས་གཏམ་བཤད་ག་རེ་གནང་གི་འདུག། ལགས་སོ་རེད Mike Pence དེ་ཁོང་གིས་ང་ཚོ་དེ་ལ་ཐོ་ལ་བཅར་མ་ཐག་ཏུ་ཨ་ནི་ཁོང་གིས་ད་གཙོ་སྐྱོང་བ་གིས

ཨ་རིའི་སྲིད་འཛིན་གཞོན་པ་ཟུར་པ Mike Pence གིས་ག་རེ་གསུངས་ཟེར་ན་ད་དེའི་ཐོག་ལ་ཡ་ང་ཚོ་སྔོན་མ་ཡིན་ན། ཁྱེད་ཚོ་ཀུ་རོག་གི་ཤུགས་བརྒྱབ་བྱས་ད་གླེང་སློང་བྱས་བསྡད་ཡོད་རེད་ལ་ནི་མ་འོངས་པ་ལ་ཡིན་ནའང་ད་དེའི་ཐོག་ལ་དངོས་གནས་མུ་མཐུད་དེ་གླེང་སློང་བྱེད་དགོས་ཀྱི་རེད་ལ་ལྷག་པར་དུ་ད་རྒྱ་ནག་གི་དཔལ་འབྱོར་གྱི་ཐབས་ཇུས་དེ་བེད་སྤྱོད་བཏང་བྱས་ད་ནི་དཀའ་ངལ་ཞིག་སྤྲད་བྱས་ཨ་རི་ལ་དེ་འདྲ་བྱེད་ཀྱི་ཡོད་རེད་དེ་ཨ་རི་གི་ད་མུ་མཐུད་དུ་དཔལ་དཔལ་འབྱོར་ཤུགས་རྒྱ་ཆེར་བཏང་ཡ་ད་དེ་དང་མཉམ་དུ་དམག་དོན་ཤུགས་ཆེར་བཏང་བྱས་ཨ་ནི་རྒྱ་ནག་མཉམ་དུ་ད་གདོང་དང་གདོང་ཐུག་བྱས་ནས་ང་ཚོ་གི་གནད་འགག་དེ་དྲང་བདེན་གྱི་ཐོག་ནས་ད་གནད་འགག་ཆེན་པོ་བརྩི་གི་ཡོད་ང་རང་ཚོ་གི་ལངས་ཕྱོགས་ང་རང་ཚོ་གི་རིན་ཐང་དེ་གལ་ཆེན་པོ་ཡིན་པ་གི་རྣམ་པ་དེ།

གཤམ་ལ། མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་བ་ཡིན།
བོད་རང་དབང་ཚོགས་པའི་ཉམས་ཞིབ་ཡན་ལག་བོད་གནས་ལྟ་ཞིབ་ཁང་གིས་བོད་ནས་ཡོང་བའི་བཙན་བྱོལ་བོད་མི་ཚོའི་ངག་རྒྱུན་ལས་བྱུང་བའི་བདེན་དཔང་དང་རྒྱ་ནག་གི་སྲིད་བྱུས་ཐད་ཞིབ་འཇུག་གིས་བོད་ཀྱི་སྐད་ཡིག་རྩ་མེད་གཏོང་བཞིན་པའི་སྐོར་གྱི་སྙན་ཐོ་ཞིག་འདོན་སྤེལ་གནང་རྒྱུ་ཡིན་པ་བོད་རང་དབང་ཚོགས་པས་གསལ་བསྒྲགས་གནང་འདུག་དེ་ཡང་བོད་རང་དབང་ཚོགས་པའི་ཉམས་ཞིབ་ཡན་ལག་བོད་གནས་ལྟ་ཞིབ་ཁང་གི་སྙན་ཐོ་ཕྱོགས་སྒྲིག་གནང་བཞིན་པ་དེའི་ནང། རྩ་སྟོང་འགྲོ་བའི་སྐད་ཡིག་ཅེས་རྒྱ་ནག་གིས་བོད་ཀྱི་སྐད་ཡིག་བཙན་དབང་གིས་རྩ་མེད་གཏོང་བཞིན་ཡོད་པ་ལས་རང་བཞིན་གྱིས་རྩ་མེད་དུ་འགྲོ་གི་མེད་ཅིང། རྒྱ་ནག་དམར་ཤོག་གཞུང་གིས་བཙན་གྱིས་ལག་བསྟར་བྱེད་པའི་སྐད་ཡིག་གི་སྲིད་བྱུས་དེ་ལ་བོད་མི་ཚོས་རིག་གཞུང་རྩ་མེད་གཏོང་བའི་སྐྱོན་བརྗོད་བྱེད་ཀྱི་ཡོད་པ་རེད། ཕྱོགས་མཚུངས་རྒྱ་ནག་གཞུང་གིས་སྐད་གཉིས་སྣེ་མང་ལ་སྲུང་སྐྱབ་བྱ་ཕྱིར་སྐད་གཉིས་སློབ་གསོའི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་ཅེས་བཤད་ཀྱི་ཡོད་ཀྱང་དོན་དངོས་ཐོག་ལམ་ལུགས་དེས་བོད་ཡིག་ཟུར་འདོན་དང་རྒྱ་ཡིག་གཙོར་བཟུང་བྱེད་བཞིན་ཡོད་པས་གང་ཅིའི་ཐད་ནས་སྐད་ཡིག་རྩ་མེད་གཏོང་བཞིན་ཡོད་པ་བོད་རང་དབང་ཚོགས་པས་ངོས་འཛིན་གནང་གི་ཡོད་པ་བརྗོད་འདུག་དབྱིན་ཡུལ་དུ་རྟེན་གཞི་བྱས་པའི་བོད་རང་དབང་ཚོགས་པས་རྒྱ་ནག་གཞུང་གིས་བོད་ཕྲུག་ས་ཡ་གཅིག་ཙམ་བཙན་ཤེད་ཀྱིས་རྒྱ་ནག་གི་གཏན་སློབ་ཁག་ཏུ་འགྲོ་དགོས་པ་དང། སློབ་ཁྲིད་ཕལ་ཆེ་བ་རྒྱ་ཡིག་ཐོག་བྱེད་དགོས་པས་བོད་ནང་ཕ་མ་ཁག་ཅིག་གིས་ཁྱིམ་ཚང་ནང་རྒྱ་སྐད་ཤོད་ཐུབ་ཐབས་ཆེད་སྐད་ཡིག་འཛིན་གྲྭར་ཞུགས་དགོས་པ་སོགས་བཟོས་ཀྱི་ཡོད་པ་ཐེར་འདོན་བྱེད་ཀྱི་ཡོད་འདུག་བོད་རང་བཙན་ཚོགས་པའི་ཉམས་ཞིབ་སྡེ་ཚན་བོད་གནས་ལྟ་ཞིབ་ཁང་གིས་བོད་ནང་དུ་སྐད་ཡིག་ཉམས་ཉེས་གཏོང་བའི་གནས་བབ་སྐོར་ལ་བོད་གནས་ལྟ་ཞིབ་ཁང་གིས་སྐད་ཡིག་ལྔ་ཡི་ཐོག་ནས་ཕྱག་ལས་གནང་སྟེ་བོད་ནས་བཙན་བྱོལ་དུ་འབྱོར་བའི་བོད་མི་ཚོར་བཀའ་འདྲི་ཞུས་ཏེ་སྙན་ཐོ་དེ་ཕྱོགས་སྒྲིག་ཞུ་བཞིན་ཡོད་འདུག། དྲ་རྒྱའི་ནང་འཛུལ་ནས་ཨ་མི་རི་ཀའི་གལ་ཆེའི་འཛུགས་སྐྲུན་གྱི་ལས་གཞིའི་ཐོག་ལ་གནོད་འཚེ་གཏོང་མཁན་གྱི་རྒྱ་ནག་གི་དྲ་རྒྱའི་བྱ་སྤྱོད་སྤེལ་མཁན་རྣམས་ལ་ཨ་མི་རི་ཀའི་གཞུང་གིས་ཁ་གཏད་གདོང་ལེན་བྱེད་པའི་ལས་དོན་སྤེལ་ཡོད་འདུག་དེ་ཡང་ཨ་མི་རི་ཀའི་དྲ་རྒྱའི་ཡོ་ཆས་སྟོང་ཕྲག་མང་པོ་དང་འབྲེལ་བ་ཡོད་པའི་གཞི་ཡུལ་ཁག་ནང་རྒྱ་ནག་གིས་འཛུལ་ནས་ཨ་མི་རི་ཀའི་གལ་ཆེའི་འཛུགས་སྐྲུན་ལས་གཞིའི་ཐོག་ལ་གནོད་འཚེ་གཏོང་བའི་བྱ་སྤྱོད་ཁྱབ་གདལ་འགྲོ་བཞིན་པ་དེར་ཨ་མི་རི་ཀའི་གཞུང་གིས་ཉེ་བའི་ཟླ་བ་འགའ་ཤས་ནས་ཁ་གཏད་གདོང་ལེན་གྱི་བྱ་ཐབས་ལག་བསྟར་གནང་ནས་དྲ་རྒྱའི་ཐོག་ནས་ཨ་མི་རི་ཀའི་ནང་གནོད་འཚེ་གཏོང་མཁན་གྱི་རྒྱ་ནག་གི་དྲ་རྒྱའི་འཕྲུལ་རིགས་མ་ལག་སྟོང་ཕྲག་མང་པོ་ནུས་པ་མེད་པར་བཟོ་བའི་ལས་དོན་ལམ་ལྷོང་ལྡན་པ་བྱུང་ཡོད་པའི་སྐོར་ལ་གནས་ཚུལ་རྒྱུས་མངའ་ཡོད་མཁན་གྱི་སྲུང་སྐྱོབ་མི་སྣ་གཉིས་དང་དེ་བཞིན་གནད་དོན་དེར་འབྲེལ་བ་ཡོད་པའི་མི་སྣ་གཅིག་བཅས་ཀྱིས་རོའི་ཏེར་གསར་འགྱུར་ལས་ཁང་ལ་གསུངས་འདུག། ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་གྱི་གཞུང་གིས་དྲ་རྒྱའི་ཐོག་ནས་ཨ་མི་རི་ཀའི་གནས་ཚུལ་སོགས་རྐུ་འཁྱེར་དང་གནོད་འཚེ་གཏོང་བའི་བྱ་སྤྱོད་བཀག་ཐབས་ཀྱི་ཕྱག་ལས་ཐོག་ལ་ཐུགས་སྣང་ཆེ་རུ་བཏང་ཡོད་པ་དེ་ནི་མ་འོངས་ཕྱི་ཟླ་བཅུ་གཅིག་པའི་ནང་གི་ཨ་མི་རི་ཀའི་རྒྱལ་ཡོངས་འོས་བསྡུ་ཆེན་མོར་འགོག་རྐྱེན་བཟོ་སྲིད་པའི་ཐོག་ལ་ཐུགས་ཁྲལ་ཡོད་པ་ཙམ་མ་ཟད་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨ་མི་རི་ཀའི་དྲ་རྒྱའི་ལས་དོན་མང་པོར་གནོད་འཚེ་གཏོང་རྒྱུ་དང་འགོག་རྐྱེན་བཟོ་བའི་ཆེད་དུ་དམིགས་ཡུལ་འཛིན་ཏེ་བྱ་སྤྱོད་སྤེལ་བའི་རྐྱེན་གྱིས་ཨ་མི་རི་ཀའི་གཞུང་གིས་དྲ་རྒྱའི་ཐོག་ནས་གནོད་འཚེ་གཏོང་མཁན་གྱི་བྱ་སྤྱོད་ཐོག་ལ་དམིགས་བསལ་དོ་སྣང་ཆེ་རུ་བཏང་གནང་བ་ཞིག་ཡིན་ལུགས་གསུངས་ཡོད་པ་དང། ཨ་མི་རི་ཀའི་དྲ་རྒྱའི་གཞི་ཡུལ་ཁག་ནང་འཛུལ་ནས་གནོད་འཚེ་གཏོང་མཁན་གྱི་ཉེ་བའི་ཆར་གནོད་འཚེ་གཏོང་བའི་བྱ་སྤྱོད་སྤེལ་མཁན་གཙོ་བོ་དེ་ནི་རྒྱ་ནག་ནང་དུ་ཡོད་པའི Volt Typhoon ཟེར་བ་དེ་ཡིན་པ་གསུངས་ཡོད་ཅིང། ཨ་མི་རི་ཀའི་མཚོ་དམག་རྟེན་གཞི་དང་དྲ་རྒྱའི་ཞབས་ཞུའི་ལས་དོན་གློག་དང་ཆུ་ལ་སོགས་པའི་ཨ་མི་རི་ཀའི་གལ་ཆེའི་འཛུགས་སྐྲུན་ལས་གཞི་དེ་དག་ཐོག་ལ་གནོད་འཚེ་གཏོང་ཐབས་འབད་བརྩོན་ཆེན་པོ་བྱེད་བཞིན་པ་དེ་ཡིས་དམིགས་བསལ་ཨ་མི་རི་ཀའི་གསང་བའི་ལས་ཁང་དཔོན་རིགས་ཚོར་དོ་སྣང་གནང་དགོས་པ་ཞིག་བཟོས་ཡོད་པའི་སྐོར་བཀོད་འདུག་རྒྱ་ནག་ནང་དུ་ཡོད་པའི Volt Typhoon ཟེར་བའི་ཨ་མི་རི་ཀའི་དྲ་རྒྱའི་ཐོག་ལ་གནོད་འཚེ་གཏོང་མཁན་དེ་ཡིས་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་ལྔ་པའི་ནང་ནས་དྲ་རྒྱའི་ཐོག་ནས་ཨ་མི་རི་ཀའི་གལ་ཆེའི་འཛུགས་སྐྲུན་ཐོག་ལ་གནོད་འཚེ་གཏོང་བའི་བྱ་སྤྱོད་འགོ་བཙུགས་ཡོད་པ་དང། དམིགས་བསལ་ན་ནིང་ལོ་མཇུག་ནས་གནོད་འཚེའི་བྱ་སྤྱོད་སྤེལ་ཡུལ་རྒྱ་ཆེ་རུ་བཏང་ཡོད་པ་མ་ཟད་ཁོང་ཚོའི་འཕྲུལ་རིག་ལག་རྩལ་ཡང་ཁག་ཅིག་ལ་འགྱུར་བ་བཏང་བའི་གནས་ཚུལ་ཡོད་པའི་སྐོར་གནས་ཚུལ་དེའི་ཐད་ལ་རྒྱུས་མངའ་ཡོད་མཁན་འབྲེལ་ཡོད་མི་སྣ་གསུམ་གྱིས་རོའི་ཏེར་གསར་འགྱུར་ལས་ཁང་ལ་གསུངས་འདུག་རྒྱ་ནག་ནང་གི Volt Typhoon ཟེར་བས་དྲ་རྒྱའི་ཐོག་ནས་ཨ་མི་རི་ཀའི་ནང་གི་གནས་ཚུལ་རྐུ་འཁྱེར་དང་གནོད་འཚེ་གཏོང་བའི་བྱ་སྤྱོད་ཁྱབ་ཆེ་ཤོས་ནི་ཨ་མི་རི་ཀའི་ཕོ་བྲང་དཀར་པོའི་དཔོན་རིགས་དང་ཕན་ཚུན་གྱི་ལྷན་འཛོམས་རིམ་པ་ཁག་དང་ཨ་མི་རི་ཀའི་སྒེར་གྱི་འཕྲུལ་རིག་ལག་རྩལ་བཟོ་གྲྭ་དང།

དཔྱིད་གསར་དུས་ཆེན་གྱི་རིང་དྲ་དམངས་ཀྱིས་རྒྱུན་དུ་སྤྱོད་པའི་ལས་སྟེགས་ལྷུ་ཚིགས་དང་ཞབས་ཞུའི་རིགས་ལ་དམིགས་ནས་མང་ཚོགས་ཀྱིས་གླེང་མང་བའི་དྲ་རྒྱའི་མངོན་གསལ་དོད་པོའི་ཁོར་ཡུག་གནད་དོན་གཅིག་སྡུད་ཐོག་དག་ཐེར་བྱས་ཏེ་དྲ་རྒྱའི་ཁོར་ཡུག་ཡག་པོ་བསྐྲུན་རྒྱུ་ཡིན་ལུགས་རྒྱ་ནག་ཉིན་རེའི་ཚགས་པར་ཞེས་པའི་ནང་བཀོད་འདུག་དེ་ཡང་དཔྱིད་གསར་དུས་ཆེན་གྱི་དྲ་རྒྱའི་ཁོར་ཡུག་དག་ཐེར་གྱི་ཆེད་དོན་བྱ་བྱེད་ནང། སྤྱི་པའི་སྒྲིག་སྲོལ་ལས་བརྒལ་བའི་ཡུལ་སྲོལ་ཁྱབ་བསྒྲགས་བྱེད་པ་དང་ཆ་འཕྲིན་རྫུན་མ་བཟོ་བ། བསམ་གཟས་ནས་འུད་སྒྲོག་བྱེད་པ། ནར་མ་སོན་པའི་ལུས་སེམས་བདེ་ཐང་ལ་གནོད་འཚེ་བཟོ་བ་སོགས་ཀྱི་ཕྱོགས་དྲུག་གི་ཐད་གནད་དོན་གཙོ་གནད་དུ་དག་ཐེར་བྱ་རྒྱུ་ཡིན་ལུགས་བཀོད་འདུག་བོད་ནང་དུ་མཚོན་ན་ལོ་གསར་དང་གསུམ་བཅུའི་དུས་དྲན་སོགས་པའི་བོད་མིའི་འདུ་འཛོམས་ཀྱི་དུས་ཆེན་དང་དུས་དྲན་སྐབས་ལ་རྒྱ་ནག་གཞུང་གི་ངོས་ནས་ཆབ་སྲིད་ཀྱི་གནད་དོན་ཐོག་ནས་ཛ་དྲག་ཤོས་དུ་ངོས་འཛིན་བྱེད་ཀྱི་ཡོད་ཞིང། སྤྱི་ཚོགས་ཀྱི་བདེ་འཇགས་ལ་འགན་འཁུར་ཟེར་བའི་མིང་ཐོག་ནས་དམག་མི་དང་ཉེན་རྟོག་འབོར་ཆེན་འགྲེམས་འཇོག་དང་བོད་མི་ཚོའི་འགྲོ་འདུག་སྤྱོད་གསུམ་ལ་ལྟ་ཞིབ་བྱེད་པའི་ཁར་དྲ་རྒྱ་དང་འཕྲིན་ཕྲན་སོགས་ལ་ལྟ་ཞིབ་ཀྱིས་རྒྱ་ནག་གཞུང་གི་ལས་དོན་ཕྱིར་བསྒྲགས་བྱས་པ་དང་དམར་ཤོག་ཚོགས་པར་སྐྱོན་བརྗོད་ཀྱི་གཞི་རྩར་གྱུར་བའི་གནད་དོན་སྤེལ་བའམ་བརྒྱུད་སྐུར་བྱེད་རིགས་ལ་དྲག་གནོན་བྱེད་པའི་གནས་ཚུལ་རིམ་པ་བྱུང་ཡོད་པ་རེད། བོད་གནས་ཉམས་ཞིབ་པ་བསྟན་འཛིན་དགྲ་ལྷ་ལགས་ཀྱིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་བརྒྱད་པའི་ནང་དཔྱད་རྩོམ་ཞིག་སྤེལ་བའི་ནང་བོད་ནང་དྲ་རྒྱའི་རང་དབང་བེད་སྤྱོད་བྱས་པ་ཡིན་ན་བོད་མི་རྣམས་ལ་གང་བྱུང་གིས་འཛིན་བཟུང་དོ་དམ་དང་དྲག་གནོན་བྱེད་ཀྱི་ཡོད་པ་དང། མདོར་ན་རྒྱ་ནག་གཞུང་གིས་བོད་ནང་དྲ་རྒྱའི་ཐོག་ཁྲིམས་ཡིག་གསར་པ་གཏན་འབེབས་བྱས་པའི་རྗེས་དམ་དྲག་བྱེད་ཤུགས་ཆེ་རུ་བཏང་བ་དང། སྨྲ་བརྗོད་ཀྱི་རང་དབང་དང་སྒེར་གྱི་གནས་ཚུལ་གྱི་རང་དབང་ཐོག་དོ་ཕོག་ཤུགས་ཆེ་ཐེབས་བཞིན་ཡོད་པའི་སྐོར་བཀོད་འདུག། རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་གིས་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་པཱ་ཏེན་ལ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་མི་རི་ཀའི་རྒྱལ་ཡོངས་འོས་བསྡུར་རྒྱ་ནག་ཕྱོགས་ནས་ཐེ་བྱུས་བྱེད་རྒྱུ་མིན་པའི་ཁས་ལེན་བྱས་ཡོད་པ་ལྟར། ཉེ་ཆར་རྒྱ་ནག་ཕྱོགས་ནས་ཁས་ལེན་དེ་བསྐྱར་དུ་མཇུག་སྐྱོང་བྱ་རྒྱུ་ཡིན་པ་བཤད་འདུག་དེ་ཡང་ན་ནིང་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་མངའ་སྡེ་ཀལ་ཧྥོ་ནི་ཡའི་གྲོང་ཁྱེར San Francisco ནང་རྒྱ་ནག་སྲིད་འཛིན་ཞི་ཅིན་ཕིང་དང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་བྷ་ཏན་རྣམ་གཉིས་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་ཚོང་དོན་ལྷན་ཚོགས་ཟུར་དུ་མཇལ་འཛོམས་བྱུང་བའི་སྐབས། ཞི་ཅིན་ཕིང་གིས་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཨ་མི་རི་ཀའི་སྲིད་འཛིན་འོས་བསྡུའི་ཐོག་ལ་རྒྱ་ནག་ཕྱོགས་ནས་ཐེ་བྱུས་བྱེད་རྒྱུ་མིན་པ་བཤད་ཡོད་ལུགས་ཀྱི་གནས་ཚུལ་ཡོད་པ་ལྟར་གཟའ་འཁོར་སྔོན་མ་དེར་ཐའེ་ལེན་རྒྱལ་ས་བེང་ཀོག་ཏུ་རྒྱ་ནག་ཕྱི་སྲིད་བློན་ཆེན་ཝང་ཡི་ནས་ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ་ཇེཀ་སཱ་བྷེ་ལན་ལ་རྒྱ་ནག་ཕྱོགས་ནས་ཨ་མི་རི་ཀའི་འོས་བསྡུར་ཐེ་བྱུས་བྱེད་རྒྱུ་མིན་པའི་སྐོར་བསྐྱར་དུ་བཤད་ཡོད་པའི་གནས་ཚུལ། རྒྱ་ནག་ཕྱི་སྲིད་བློན་ཆེན་དང་ཨ་མི་རི་ཀའི་རྒྱལ་ཡོངས་སྲུང་སྐྱོབ་སློབ་སྟོན་པ་རྣམ་གཉིས་ཀྱི་བཀའ་མོལ་བྱུང་བའི་གནས་ཚུལ་ལ་རྒྱུས་མངའ་ཡོད་པའི་མི་སྣ་གཉིས་ཀྱིས་ཨ་མི་རི་ཀའི་སི་ཨེན་ཨེན་གསར་འགྱུར་ལས་ཁང་ལ་གསུངས་འདུག།
ཐའེ་ཝན་མཁའ་དམག་གི་མཚོ་འཛུལ་གནམ་གྲུས་མཚོ་དམག་གནམ་གྲུ་འཚོལ་ཞིབ་ཐུབ་པའི་ནུས་པ་ཐོན་ཡོད་པ་དང་སྔོན་ཚུད་ཉེན་བརྡ་གཏོང་བའི་གནམ་གྲུ་ངོམ་སྟོན་བྱས་ཏེ་རྒྱ་ནག་གི་བདག་དབང་ཡོད་ཚུལ་ཤོད་བཞིན་པའི་ཐའེ་ཝན་གྱི་གླིང་ཕྲན་དེའི་མཐའ་འཁོར་གྱི་མཁའ་དབྱིངས་དང་མཚོ་ཐོག་ལ་ལྟ་ཞིབ་བྱེད་སྐབས་ཁོ་ཚོས་དོགས་ཟོན་བྱེད་བཞིན་ཡོད་པ་བརྗོད་ཡོད་པ་རེད། དེ་ཡང་སྤྱི་ཟླ་དང་པོའི་ཚེས་སུམ་ཅུ་སྟེ་རེས་གཟའ་ཟླ་བའི་ཉིན་གྱི་རྔམ་སྟོན་དེ་རྒྱ་ནག་གི་ཕྱོགས་ནས་རང་བཙན་གཙང་མའི་བདག་དབང་རྩོད་ལེན་བྱེད་བཞིན་པའི་ཐའེ་ཝན་གྱི་མཁའ་དབྱིངས་དང་མཚོ་ཁུལ་དུ་ཡང་ཡང་བཙན་འཛུལ་བྱས་པར་རྒོལ་ལན་སློག་ཆེད་དམིགས་པ་ཞིག་ཡིན་ཞིང་ཐའེ་ཝན་མཁའ་དམག་ནི་རྒྱ་ནག་མཁའ་དམག་ལས་ཆུང་བ་ཡོད་ནའང་ཁོང་ཚོར་དམག་གི་མཚོན་ཆ་ཡག་པོ་ཡོད་པ་དང་མང་ཆེ་བ་ཨ་རིའི་མཚོན་ཆ་ཡོད་དུས་ཐའེ་ཝན་གྱི་མཁའ་དམག་གིས་དམག་དོན་ལས་དོན་དེ་དག་ལ་ལན་འདེབས་བྱེད་མཁན་གྱི་འགན་གལ་ཆེན་པོ་ཞིག་འཁུར་བཞིན་ཡོད་ཅིང་ཁོང་ཚོས་ཡང་ནས་བསྐྱར་དུ་རྒྱ་ནག་གི་གནམ་གྲུ་དང་མཚོ་གྲུ་འགོག་པར་ཉེན་བརྡ་གཏོང་ཆེད་དུ་བཀོལ་སྤྱོད་བྱེད་ཀྱི་ཡོད་པ་རེད། ཐའེ་ཝན་རྒྱལ་སྲུང་ལྷན་ཁང་གིས་བཀོད་སྒྲིག་བྱས་པའི་གསར་འགོད་པའི་ལྟ་སྐོར་སྐབས། ཐའེ་ཝན་ལྷོ་ཕྱོགས་ཀྱི་ཕིང་ཏུང་གནམ་ཐང་དུ་མཁའ་དམག་གི་མཚོ་མཚོའི་འགོག་རྒོལ་གནམ་གྲུ Lockheed རྟགས་ཅན་གྱི Martin P-3C Orion དང Northrop རྟགས་ཅན་གྱི་ཤར་ཕྱོགས E-2K Hawkeye སྔོན་བརྡ་དང་བཀོད་འདོམས་གནམ་གྲུ་འགྲེམས་སྟོན་བྱས་ཡོད་ཅིང། དེའི་སྐབས་ལས་བྱེད་པ་ཚོས Orion དམག་གྲུ་ལ་མེ་ཤུགས་འཕུར་མདའ་སྦྱར་ནས་དམག་སྦྱོང་བྱས་པ་དང་མེ་ཤུགས་འཕུར་མདའ་དེས་གཏིང་ཚད་ངེས་མེད་དུ་བབས་ཐུབ་པའི་མཚོ་གཏིང་འཕེན་ཐུབ་པ་དང། མཁའ་ཐོག་ནས་ས་ཐོག་ལ་འགྲོ་མཁན་གྱི་མེ་ཤུགས་འཕུར་མདའ Maverick དང་མཚོ་དམག་ལ་འཐབ་རྒོལ་བྱེད་པའི་མེ་ཤུགས་འཕུར་མདའ Harpoon གཉིས་ཡོད་པས་མཁའ་དམག་གི་དམག་སྦྱོང་གོ་སྒྲིག་པོ་དང་གནས་སྟངས་སྣ་ཚོགས་ལ་གདོང་ལེན་བྱེད་ཐུབ་པའི་གྲ་སྒྲིག་ཨང་གསར་བྱེད་རྒྱུའི་ནན་བཤད་བྱས་ཡོད་འདུག། ཕིང་ཏུང་གནམ་དམག་གི་རྟེན་གཞི་དེའི་དམག་དོན་གྱི་གནས་བབ་ལ་བརྟེན་ནས་ཐའེ་ཝན་མཚོ་འགག་དང Bashi གྲུ་ལམ་ལ་བདེ་བླག་ངང་འགྲོ་ཐུབ་ཀྱི་ཡོད་པ་དང་དེ་ནི་རྒྱ་ནག་གི་དམག་གྲུ་དང་གནམ་གྲུ་ཡང་ཡང་འགྲོ་སའི་གྲུ་ལམ་གལ་ཆེན་ཞིག་ཡིན་པ་རེད།
ཨ་མི་རི་ཀ་དང་རྒྱ་ནག་ཕན་ཚུན Fentanyl ཟེར་བའི་སྨན་དེའི་ཁྲིམས་འགལ་གྱི་ནག་ཚོང་བྱ་སྤྱོད་བཀག་འགོག་བྱ་རྒྱུའི་ཐོག་ལ་མཉམ་ལས་བྱ་རྒྱུ་ཡིན་པ་དེ་ཡིས་རྒྱ་ནག་གཞུང་ཕྱོགས་ནས་བཟང་ཕྱོགས་གནས་བབ་ཞིག་ཡོང་རྒྱུའི་རེ་བ་བྱེད་ཀྱི་ཡོད་པ་རེད། དེ་ཡང་ཨ་མི་རི་ཀ་དང་རྒྱ་ནག་གཉིས་པོས་ཕྱི་ཟླ་དང་པོའི་ཚེས་སུམ་ཅུ་རེས་གཟའ་མིག་དམར་ཉིན་སྨན་ནག་ཚོང་གི་བྱ་སྤྱོད་ཐོག་ལ་མཉམ་ལས་འགོ་བཙུགས་པ་དེ་ནི Fentanyl ཟེར་བའི་སྨན་དེ་ནག་ཚོང་བྱ་སྤྱོད་འགོག་ཐབས་ཀྱི་ལས་དོན་མཉམ་ལས་བྱས་པ་དེ་ནི་ཉིས་སྟོང་བཅུ་དགུ་ལོ་མཇུག་ནས་ད་བར་རྒྱལ་ཁབ་གཉིས་པོ་མཉམ་ལས་བྱས་པ་ཐེངས་དང་པོ་ཡིན་ཞིང། དེའི་སྔོན་གྱི་ཨ་མི་རི་ཀ་དང་རྒྱ་ནག་འབྲེལ་ལམ་ནི་ཧ་ཅང་སྡུག་པོ་བྱུང་ཡོད་པ་རེད། འོན་ཀྱང་ན་ནིང་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇཱོ་པཱ་ཏན་མཆོག་དང་རྒྱ་ནག་སྲིད་འཛིན་ཞི་ཅིན་པིང་གཉིས་ཨ་མི་རི་ཀའི་མངའ་སྡེ་ཀལ་ལི་ཧྥོ་ནི་ཡའི་གྲོང་ཁྱེར་སན་ཧྥན་སིས་ཀོ་ནང་གལ་ཆེའི་ལྷན་ཚོགས་བྱུང་བའི་རྗེས Fentanyl ཟེར་བའི་སྨན་བཟོ་སྐྲུན་དང་ཕྱིར་ཚོང་བཀག་འགོག་གི་ཐོག་ལ་མཉམ་ལས་བྱ་རྒྱུའི་ཁས་ལེན་བྱས་ཡོད་པ་རེད། Fentanyl ཟེར་བའི་སྨན་དེ་ནི་ཧ་ཅང་དུག་ཤེད་ཆེ་བ་ཞིག་ཡིན་ཞིང་དེ་ནི Heroin ཟེར་བ་ལས་ལྡབ་ལྔ་བཅུ་ལྷག་གི་དུག་ཤེད་ཆེ་བ་ཡོད་པར་བརྟེན་ནས་ཨ་མི་རི་ཀའི་ཕྱོགས་ནས Fentanyl ནང་གི་རྫས་འགྱུར་དེ

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་སྙན་སྒྲོན་ཞུས་ཡོད། ཐེངས་འདིའི་སྣེ་ཁྲིད་ལེ་ཚན་ནང། བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་ལགས་ནས་སྤྱི་ཟླ་དང་པོའི་ནང་རྒྱ་གར་གྱི་མངའ་སྡེ་ཁག་གསུམ་ནང་བོད་དོན་དང་འབྲེལ་བའི་གཏམ་བཤད་ཀྱི་ལས་འགུལ་སྤེལ་གནང་བའི་བརྒྱུད་རིམ་སྐོར་རིན་འཛིན་ཆོས་སྒྲོན་ལགས་ནས་བཀའ་འདྲི་ཞུས་པ་ཞིག་གསན་གནང་གི་རེད། བོད་ཀྱི་རྩོམ་པ་པོ་དང་བོད་དོན་ལས་འགུལ་བ་བསྟན་འཛིན་བརྩོན་འགྲུས་ལགས་ཐུགས་བྲེལ་ཚ་པོ་འདུག་སྟེ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། བདེ་ལེགས། བསྟན་བརྩོན་འགྲུས་ལགས་ད་སྤྱི་བཏང་ལོ་འཁོར་མོ་ཁྱེད་རང་གིས་བོད་དོན་གྱི་ཐོག་ལ་ལས་འགུལ་སྤེལ་གནང་གི་ཡོད་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་མགོ་སྟོད་ནས་བྱས་ནས་ད་ཐོག་མ་རྒྱ་གར་གྱི Maharashtra མངའ་སྡེ་གྱི་པུ་ནེ་གྲོང་ཁྱེར་ནང་ལ་ཡང་བསྟན་བརྩོན་འགྲུས་ལགས་ཀྱིས་ཚོགས་འདུ་གཅིག་ཐོག་ལ་ཡང་མཉམ་ཞུགས་གནང་འདུག་ག་ལ་འདིའི་སྐོར་ལ་སྔར་ང་ཚོའི་གསན་མཁན་རྣམ་པ་ཚོ་ངོ་སྤྲོད་བྱེད་ན་རོ་ན་ཚོགས་འདུ་ག་རེ་ཡིན་ན་དེའི་ནང་བརྗོད་གཞི་ག་རེ་གསུངས་ཡོད་པ་ཡིན་ན་སྙིང་བསྡུས་ཀྱིས་གསུངས་རོགས་གནང། རེད་ད་པུ་ནེ་གྲོང་ཁྱེར་བྱས་དེའི་གི་ཉེ་འགྲམ་ལ་པན་ཇི་ག་ནི་ལབ་ཡས་ཅིག་ཡོད་རེད་ད་སྔོན་མ་ཡིན་ན་སུ་ཊར་ཚོང་མཁན་ཁག་ཅིག་ཡོད་རེད་གསུངས་གི་འདུག་དེང་སང་ད་མི་འདུག་ཡིན་ནའི་ཕ་གི་པན་ཇི་ག་ནི་ལ་ཡ་ཨ་ནི་དམིགས་བསལ་གི་ཚོགས་འདུ་ཅིག་དེ་འདྲ་གྲ་སྒྲིག་བྱས་སོང་དེའི་ནང་ལ་རྒྱལ་ཁབ་སྣ་མི་འདྲ་ཉི་ཤུ་ནས་ཨ་ནི་སྤྱི་ཚོགས་ཞབས་ཞུ་བ། ཤེས་ཡོན་པ། སྤྱི་ཚོགས་འགན་འཁྱེར་མཁན། འདི་འདྲའི་ཚོགས་པ་སྐྱིད་སྡུག་ཁག་གི་འདི་འདྲའི་ཚོགས་གཙོ་དང་འདི་འདྲ་ཡིན་པ། མི་དྲུག་ཅུ་ཅིག་རྒྱལ་ཁབ་སྣ་མི་འདྲ་ཉི་ཤུ་ནས་འདི་འདྲའི་འདུ་འཛོམས་སོང། ཕ་གི་ནང་ལ་ཡང་ཨ་ནི་ང་ཡང་ཕ་གི་ཡོང་རོགས་གྱིས་ཞེས་བྱས། མགྲོན་འབོད་གནང་སོང། འདི་འདྲ་བྱས་ནས་ཕ་ཕྱིན་པ་ཡིན་ཕ་གི་ནང་ལ་ད་ད་ལྟ Israel། Palestine གྱི་རྙོག་དྲ་རིགས་འདིའི་སྒང་ལ་ཡང་རྐང་འགན་འཁྱེར་མཁན་འདི་འདྲ་ཁག་ཅིག་ཕེབས་ཤག། དེ་ནས་ཨུ་རུ་སུ་དང། Ukraine ནང་ལ་ཨ་ནི་འགན་འཁྱེར་འདི་འདྲའི་སྤྱི་ཚོགས་ཞབས་ཞུ་བ་འདི་འདྲའི་འདུག་དེ་ནས་རྒྱ་གར་ནང་ལོགས་ནས་ཡང་བུད་མེད་ཀྱི་ཐོབ་ཐང། འགྲོ་བ་མིའི་ཐོབ་ཐང། ཨ་ནི་ཡང་ཁོར་ཡུག་བདག་སྤྲོད་བྱེད་མཁན། ད་དེ་མ་མི་ཡང་ཤེས་ཡོན་ཐོག་ལ་ཡང་ཨ་ལྷག་པར་དུ་གཞོན་སྐྱེས་ཀྱི་ཨ་ནི་ཕྲུ་གུ་ཀྱི་ཤེས་ཡོན་ཐོག་ལ་ལས་ཀ་བྱེད་སྡོད་མཁན་དེ་འདྲའི་ཁག་དེ་འདྲའི་བྱས་ནས་སྤྱི་ཚོགས་ཞབས་ཞུ་བ་སྣ་མི་འདྲ་མང་པོ་ཅིག་གིས་ཨ་ནི་ཉི་མ་ལྔ་རིང་ཚོགས་འདུ་ཞིག་ཚོགས་སོང་ཨ་ནི་ཕ་གི་ལ་ང་རང་མཉམ་ཞུགས་བྱས་བྱུང་སོང། པན་ཇི་ག་ནི་ཕ་གི་རང་ནང་ལ་ཡང་ད་ཅེར་བུ་གཙོ་བོ་དེ་ག་རེད་ཟེར་ན་ཕ་གི་ལ MRA Moral Re-Armament ལབ་ནི་མིའི་ཀུན་སྤྱོད་དང་བཟང་སྤྱོད་ཡར་རྒྱས་གཏང་ཡས་ཀྱི་ཐེབས་རྩ་ཚོགས་པ་ཅིག་ཡོད་རེད། དེ་ལ་ཡང། Initiatives of Change། ལབ་ནི་པན་ཇི་ག་ནི་ལ་དེ་འདྲས་ཅིག་ཡོད་རེད་ད་དེ་སྔོན་མ་ཆིག་སྟོང་དགུ་བརྒྱ་ཨ་ནི་བཞི་བཅུ་ཞེ་གྲངས་སྐབས་ནས་རྒྱ་གར་རང་བཙན་ཐོབ་ཚར་སྐབས་ལ་ཡང་དེ་འདྲས་ཚུགས་འཇོག་བྱས་ཨ་ནི་དེ་མུ་མཐུད་བྱས། ཨ་ནི་ཨ་ཕ་གི་ནང་ལོག་ལ་ཡང་སྦྱོང་མི་ལ་སྦྱོང་བརྡར་སྤྲད་ཡ་དང་ཚོགས་འདུ་ཚོགས་ས་དེ་འདྲས་རེད་དེ་ལ་ཡང་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ནས་ཨ་ནི་ད་ལྟ་ལྡི་ལི་ལ་གཞི་རྟེན་བྱས་པའི Empower the Vision བྱས་ནས་གཞོན་སྐྱེས་ལ་ཡང་ཟབ་སྦྱོང་སྤྲད་ས་དེ་འདྲའི་སྡེ་ཚན་ཁག་གཅིག་ཁོང་ཚོས་ཨེ་ཕ་གི་བོད་པའི་གཞོན་སྐྱེས་ཁག་མང་པོ་ཅིག་ཕ་གི་ཕ་གི་སྐད་བཏང་བྱས་ཨ་ནི་ཟབ་སྦྱོང་བྱེད་ཡ་དེ་འདྲས་མང་པོ་དུས་རྒྱུན་ཚོགས་ཀྱི་ཡོད་རེད་འོ་དེ་ལ་ཡང། ཨ་ནི་ད་ལྟའི་ང་རང་ཚོགས་འདུ་འདི་འདྲའི་ནང་མཉམ་ཞུགས་བྱས་དེ་འདྲའི་བྱུང་སོང་ཕ་གི་ལ་ཉི་མ་ལྔ་རེད་ཨ་ནི་སོ་སོའི་ངོས་ནས་བོད་ཀྱི་གནས་ཚུལ་རེད་ཨ་སོ་སོའི་སྤྱི་ཚོགས་འགན་འཁུར་བྱེད་པའི་སྐབས་ལ་ཨ་ནི་དཀའ་ངལ་འཕྲད་པའི་སྐབས་ལ་གདོང་ལེན་བྱེད་སྟངས་དང་ཨ་ནི་རྒྱལ་བ་རིན་པོ་ཆེའི་བཀའ་རེད་བོད་ནང་གི་ད་ལྟའི་དངོས་ཡོད་གནས་སྟངས་རེད་འདི་འདྲའི་འགྲེལ་བཤད་རྒྱག་ཡ་གི་གོ་སྐབས་ཡག་པོ་དེ་ཞུ་ཅིག་འདི་འདྲའི་བྱུང་སོང། ཨ་ནི་ད་ང་ཚོ་མུ་མཐུད་བྱས་ད་སྤྱི་ཚོགས་ཞབས་ཞུ་བ་ཡིན་པ་སོང་ཙང་གཅིག་པ་ཡིན་པ་སོང་ཙང་གཅིག་གིས་གཅིག་ལ་ཡ་རྒྱབ་སྐྱོར་བྱེད་ཡ་དང་ཨ་ནི་འབྲེལ་བ་བཟོ་ཐུབ་ཡ་མ་འོངས་པ་སོ་སོའི་ལས་ཀ་གཅིག་གིས་གཅིག་ལ་ཡ་རྒྱབ་སྐྱོར་བྱེད་ཡ་དེ་འདྲའི་གི་ཐོག་ནས་ང་ཚོ་གྲོས་བསྡུར་དང་ཨ་ནི་ཐག་གཅོད་དེ་འདྲའི་བྱུང་སོང་བྱས་ཙང་དེ་འདྲའི་གི་ཚོགས་འདུ་རྒྱ་ཆེ་གཅིག་ནང་ལ་མཉམ་ཞུགས་བྱས་དེ་པན་ཅི་ག་ནི་ལ་ཡ་འགྲོ་ཡ་བྱུང་སོང།

དེར་སླེབས་པ་འདི་ད་དང་པོ་ཐོག་མ་ཀོ་ཆིན་ལ་རེད་ཀོ་ཆིན་ད་ཀེ་ར་ལ་མངའ་སྡེའི་ནང་གི་ད་ག་རེ་ལབ་ར་ཚོང་འབྲེལ་གྱི་རྒྱལ་ས་འདྲ་བོ་ཅིག་ཐོག་ནས་དེ་སྐད་གྲགས་ཆེན་པོ་རེད་ཕ་གིར་ད་ནང Friends of Tibet ལབ་ནས་ད་ང་ཚོ་རྒྱ་གར་བོད་དོན་བོད་དོན་རྒྱབ་སྐྱོར་ཚོགས་པ་གི་ལས་ཁུངས་དང་ཨ་ནི་ང་ཚོ་འགྲེམས་སྟོན་ཁང་ཅིག་བཟོས་ཡོད་རེད་བྱས་ཙང་ང་རང་ངོས་ནས་ད་ཕ་གིར་དངོས་སུ་ཐེངས་དང་པོ་འགྲོ་ཡ་བྱུང་ཨ་ནི Friends of Tibet སྐབས་རྒྱ་གར་བོད་ཀྱི་གྲོགས་པོ་ཚོགས་པ་འདི་ཡིས་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ནས་བྱས་ནས་ད་ལྟ་བར་དུ་ཨ་ནི་དྭང་བླངས་རང་གི་ཐོག་ནས་རྒྱ་གར་རྒན་བྱེས་ངན་ཁག་ཅིག་གིས་བོད་དོན་རྒྱབ་སྐྱོར་ལས་འགུལ་བྱེད་ཀྱི་ཡོད་རེད་ཨང་ཁོང་ཚོས་ད་ད་ལྟ་ཕ་གིར་ཅ་ལག་དང། བོད་ཀྱི་གནས་ཚུལ་འདི་འདྲའི་འགྲེམས་སྤེལ་བྱེད་ཡས་ཐང་ག་རེད་འདི་འདྲ་པར་རིས་རེད་དེབ་འདི་འདྲ་བྱས་ནས་འགྲེམས་སྟོན་བྱེད་ཀྱི་ཡོད་རེད་ཨ་ནི་དེའི་སྒང་ལ་ཡ། སྦེང་ལོར་ནས་སྨན་རྩིས་ཁང་ཁོང་ཚོ་གདན་འདྲེན་ཞུས་ནས་ད་ད་ལྟ་ཡིན་པ་ཡིན་ན་ད་ལྟ་སྨན་རྩིས་ཁང་གིས་ཕ་གིར་ད་ལྟ། སྨན་བཅོས་ལྟ་སྐྱོང་གི་ལས་རིམ་ཅིག་ད་ལྟ་འགྲོ་དང་འགྲོ་བཞིན་པ་རེད་དེ་བརྒྱུད་ནས་བོད་དོན་དྲིལ་བསྒྲགས་ཡག་པོ་ཡོང་གི་འདུག་བྱས་ཙང་ཕ་གིར་ཅིག་ཉི་མ་གཉིས་ཅིག་བསྡད་པ་ཡིན། ཨ་ནི་དེ་ནས་ད་ལྟ་ང་ཀེ་ར་ལ་མངའ་སྡེའི་རྒྱལ་སར་སླེབས་བསྡད་ཡོད་ཏི་རུ་ཨ་ནནྡ་པུ་རམ་ལབ་ཀྱི་རེད་ད་ཏི་རུ་ཨ་ནནྡ་པུ་རམ་ཟེར་ལབ་དུས་སྤྱིར་བཏང་ཀེ་ར་ལ་ནང་གི་ལོ་རྒྱུས་ལྡན་པའི་གི་གྲོང་ཁྱེར་ལྷག་པར་དུ་དེ་པདྨ་ནཱ་བུན། ལྷ་ཁང་ཟེར་ནས་ད་ཧིན་དུ་ལྷ་ཁང་སྐད་གྲགས་ཆེ་ཤོས་དེ་དེ་ཡོད་རེད་ཨཱ། འདིའི་ཁུལ་ལ་ད་ད་ལྟ་མཐོ་རིམ་སློབ་གྲྭ་ཁག་མང་པོ་གཅིག་ལ་གཏམ་བཤད་བྱེད་ཀྱི་ཡོད་ད་དེ་རིང། ཏི་རུ་ཝ་ནནྡ་པུ་རམ་རང་གི་ཨཱ་ནི་རྒྱ་གར་གཞུང་གི་མཐོ་རིམ་སློབ་གྲྭ་ཞིག་ཡོད་རེད Government College of Arts ལབ་ཡ་ཅིག་དེ་ལ་ཡང་གཏམ་བཤད་བྱེད་ཡ་དེ་འདྲའི་ཅིག་བྱུང་སོང་དེ་ནས་དེ་རིང་ཞོགས་ཀས་སྔ་རྒྱང་ཁོ་རང་ཕར་ཕྱིན་བྱས་ཏ་མིལ་ནཱ་ཌུ་ཕྱོགས་ལ་ཕྱིན། ཏ་མིལ་ནཱ་ཌུ་ལ་ཡ་ད་ལྟ་གི་ན་གར་ཀོའིལ་ལབ་ནས་ད་དེ་ནས་མར་ཕྱིན་པ་ཡིན་ན་ཏ་མིལ་ནཱ་ཌུ་གི་ལྷོ་ཕྱོགས་ལ་རེད་ད་མར་ཀ་ནེ་ཀུ་མ་རི་གི་འགྲམ་ལ་རེད་ཀ་ནེ་ཀུ་མ་རི་ཟེར་ལབ་དུས་ད་རྒྱ་གར་ལྷོ་ཕྱོགས་ཀྱི་ད་ཟུར་ཀ་རང་ཕ་གི་རྒྱ་མཚོའི་མཐའ་རང་སླེབས་དགོས་རེད་དེར་མ་སླེབས་ཙམ་སྔོན་ལ་ད་ས་ཆ་ཅིག་ཡོད་རེད་ཕ་གི་ལ་ཡ་ཨ་ནི་མུ་སི་ལིམ་ཨརྟ་ཀོ་ལེཇ་ལབ་ཡ་དེ་འདྲའི་ཅིག་གི་ནང་ལ་ཨ་ནི་གཏམ་བཤད་བྱེད་ཡ་དེ་འདྲའི་ཅིག་བྱུང་སོང་ད་དེའི་གཏམ་བཤད་གཉིས་ཆ་རྩོམ་རིག་དང་འབྲེལ་བ་ཡོད་རེད་ང་སོ་སོ་རྩོམ་འབྲི་གི་ཡོད་པ་སོང་ཙང་རྩོམ་གྱི་བརྒྱུད་ནས་ད་སོ་སོ་ཡིན་པ་ཡིན་ན་བོད་པ་སྐྱབས་བཅོལ་བ་ཅིག་གི་ཐོག་ནས་ཨ་ནི་དང་པོ་ཨིན་ཇིའི་ནང་ལ་འབྲི་དགོས་པའི་རྒྱུ་མཚན་གཉིས་པ་ཨིན་ཇིའི་སློབ་སྦྱོང་བྱེད་སྟངས་ཀྱི་ཨ་ནི་ཉམས་མྱོང་དེ་བྱས་དེ་ནས་གསུམ་པ་ཨིན་ཇིའི་ནང་ལ་བྲིས་པའི་སྐབས་ལ་ཨ་ནི་སོ་སོའི་བོད་པའི་ཀྱི་བསམ་བློ་གཅིག་ཨིན་ཇིའི་ནང་ལ་ག་འདྲས་བབས་ཀྱི་ཡོད་མེད་དེའི་སྐད་ཆ་བཤད་པ་རེད་ད་འདི་སྐད་ཆ་བཤད་པའི་སྐབས་ལ་རྒྱ་གར་ལ་ག་རེ་ཕན་ཐོགས་པ་རེད་ཟེར་ན་རྒྱ་གར་ཁོ་རང་ཚོ་རང་གི་མང་ཆེ་སློབ་ཕྲུག་མང་ཆེ་བ་ཨ་ནི། བོད་པ་ནང་བཞིན་དབྱིན་ཇི་དེ་སྐད་རིགས་གཉིས་པ་རེད། དང་པོ་དེ་སོ་སོ་སོའི་སྐད་ད་ཏཱ་མིལ་རྒྱག་མཁན་ན་མ་ལེ་ཡ་ལམ་རྒྱག་མཁན་ན་དེ་རེད་གཉིས་པ་དེ་དབྱིན་ཇི་རེད་ད་དེ་དེ་ནང་བཞིན་བོད་པ་ང་རང་བོད་པ་ཅིག་གི་ཐོག་ནས་དབྱིན་ཇི་སྦྱངས་པ་སོང་ཙང་དེ་ཡི་ཉམས་མྱོང་བཤད་རེས་དེ་ད་ཁོ་ཚོ་དཔེ་གལ་ཆེན་པོ་བརྩི་དང་ཨ་ནི་རྩ་ཆེན་པོ་ཅིག་ཨིན་ཀྲི་ཅིག་བརྩི་གི་རེད་ད་དེ་སྒང་ལ་སོ་སོ་རྩོམ་བྲིས་ཀྱི་ཡོད་རེད་ལྷག་པར་དུ་སྙན་ངག་བྲིས་ཀྱི་ཡོད་པ་སོང་ཙང་ཨ་ནི་སྙན་ངག་བྲིས་པ་མ་ཚད་དེ་དབྱིན་ཇི་ནང་བྲིས་པའི་གི་ཉམས་མྱོང་དང་མྱོང་ཚོར་དེ་འདྲའི་བཤད་དེ་འདྲའི་གོ་སྐབས་བྱུང་སོང་དེ་མཉམ་དུ་ང་ཚོ་ད་དང་པོ་ཐོག་མ། ཨ་ནི་བོད་ནས་ཚུར། ང་ཚོའི་ཕ་མ་བོད་ནས་ཚུར་བསྡད་རྒྱ་གར་སླེབས་ནས་བྱས་ནས། ཨ་འདི་ནས་ད་མི་རབས་གསར་པ་འདི་ཚོས་ཨ་ནི་གཞི་ནས་དབྱིན་ཇི་སྦྱངས། དབྱིན་ཇི་སྦྱངས་པ་མ་ཚད་ད་དབྱིན་ཇི་ནང་རྩོམ་བྲིས། ཁ་ལོ་ད་ང་ཚོའི་མི་རབས་ཡིན་ན་ད་བོད་མང་ཆེ་བོད་མཐོང་མ་མྱོང་པའི་གི་པ་རེད། ཨ་མཐོང་མ་མྱོང་པ་ཡིན་ན་ཡང་སོ་སོའི་བོད་ལ་དགའ་ཞེན་གཅིག་དང་བརྩེ་དུང་གཅིག་བྱས། ཨ་འདི་སོ་སོའི་རེ་བ་སྦྱིན་པའི་ནས་རྗེས་མ་སོ་སོའི། རྒྱལ་ཁབ་ལ་ཕར་ལོག་གི་རེད་བསམ་ཡས་ཀྱི་བསམ་བློ་འདི་འདྲས་གཅིག་ཨ་འདི་ཚོ། རྩོམ་ནང་ལ་མང་ཆེ་དེ་ག་རང་སླེབས་བསྡད་ཀྱི་ཡོད་པ་སོང་ཙང་དེ་ཚོའི་སྟེང་རྩོམ་ནང་ལ་ཡང་བྲིས་པའི་སྐབས་ལ་མྱོང་ཚོར་དང་སྐད་རིགས་དབྱིན་ཇི་ནང་ལ་བྲིས་པའི་གི་མྱོང་ཚོར་ག་འདྲས་ཡོང་གི་ཡོད་མེད་གསར་གཏོད་ག་འདྲས་བྱེད་ཀྱི་ཡོད་མེད་དེ་འདྲའི་སྐོར་ལ་ཡང་རྩོམ་གྱི་ཐོག་ནས་སྐད་ཆ་ཡང་དེ་འདྲས་བྱུང་སོང། ལགས་སོ་ཨ་ནི་ད་དེ་ནས་བརྩོན་འགྲུས་ལགས་ཁྱེད་ད་ལོ་འཁོར་མ་ཁོ་རང་ད་ལྟ་གོང་དུ་ཞུས་པ་ནང་བཞིན་གཅིག་བོད་དོན་གོ་རྟོགས་དང་ལས་འགུལ་སྤེལ་བཞུགས་ཡོད་རེད་ལྷག་པར་དུ་ད་རྒྱ་གར་ལྷོ་ཕྱོགས་མེན་མཱ་ལའི་ད་ཧ་ལམ་འདྲ་ཞིག་ལོ་ལྟར་རེ་ཁྱེད་རང་ལས་འགུལ་སྤེལ་གར་ཐད་ཀྱི་འདུག་ད་ད་ལྟའི་གི་ད་གཙུག་ལག་སློབ་གཉེར་ཁང་གཏམ་བཤད་སྤེལ་གནང་ས་ཡིན་ནའི་ད་སྒྱུ་རྩལ་གི་ཐོག་ནས་སྦྱོང་བརྡར་སྤྲད་ན་ཡང་དེ་འདྲའི་སྐབས་ལ་རྒྱ་གར་གི་ཁོ་རང་ཚོའི་ངོས་ནས་དོ་སྣང་དང། ཅིག་ཡང་དྲི་བ་ཞུ་ཡས་གི་གཙོ་བོ་འདྲ་ཅིག་ག་རེ་རེད་འདུག། རེད་ད་ང་ལ་ད་ལྟ་དྲི་བ་གཙོ་བོ་དེ་ད་རྩོམ་རིག་རང་སྐོར་ལ་ཡག་གེ་ཞིག་རེད། གཅིག་ནས་ད་ད་ལྟ་ང་རའི་རྩོམ་འདི་འདྲས་ཏཱ་མིལ་ནཱ་ཌུ། ཀེ་ར་ལ། ཀར་ནཱ་ཊ་ཀ། མངའ་སྡེ་ཁག་མང་པོ་ཅིག་གི་ཁོ་ཚོའི་རྩོམ་གྱི་སློབ་དེབ་ནང་ལ་ཡང་བཅུག་ཡོད་རེད། སློབ་དེབ་ནང་བཅུག་པ་སོང་ཙང་ང་གཏམ་བཤད་མཐོ་རིམ་སློབ་གྲྭའི་གང་འདྲས་ཅིག་གི་གཏམ་བཤད་བྱེད་གར་སྐད་བཏང་པ་ཡིན་ནའི། མཐོ་རིམ་སློབ་གྲྭ་རང་ལ་ཡང་ཨང་ཀི་རག་གི་ཡོད་རེད། འདི་ཡིན་པ་སོང་ཙང་ད་ནི། གཅིག་ནི་མཐོ་རིམ་སློབ་གྲྭ་ལ་ཡང་ཁེ་ཕན་གཅིག་བྱས། གཉིས་ནི་སོ་སོ་རང་ངོས་ནས་རྩོམ་བྲིས་ཡོད་པ་སོང་ཙང་སློབ་ཕྲུག་གིས་ང་རའི་རྩོམ་བྲིས་སྟངས། འདི་ཡི་གི་བརྗོད་བྱ་རེད། བྲིས་སྟངས་རེད་འདི་ལ་ཡང་དགའ་བོ་ཞེ་པོ་ཅིག་དེ་འདྲས་ཅིག་བྱེད་ཀྱི་འདུག་འདི་ང་དོ་སྣང་བྱུང། འདི་མཉམ་དུ་ང་རང་ངོས་ནས་གཅིག་རྩོམ་གྱི་རྒྱབ་ལྗོངས་བཤད་ཡོང་དུས་རྒྱ་མིས་བོད་བཙན་གནོན་བྱས་པ་དང་ང་ཚོ་ཕ་མ་བོད་ནས་བྲོས་བྱོལ་ཡོང་པ་དང་ཀུ་ལི་རྒྱུགས་བྱས་ལམ་བཟོ་རྒྱུགས་བྱས་ང་ཚོའི་མི་ཚེ་ཐོག་མ་བཟོས་པ། ལྷག་པར་དུ་གཞིས་ཆགས་ཁག་ལ་ཡང་ཤིང་ནགས་བཅད་བླངས་བྱས་མཉམ་དུ་རྒྱབ་འབྲས་རྒྱབ་བྱས་ནས་ཞིང་ཁ་བཟོས་གཞི་ནས་ད་ང་ཚོའི་སློབ་གྲྭ་བཙུགས་དགོན་པ་བཙུགས་བྱས་ནས་དཀའ་ལས་བརྒྱབ་པའི་གནས་སྟངས་འདི་ད་སྐྱབས་བཅོལ་མི་གཅིག་གི་མྱོང་ཚོར་དེ་འདྲའི་བཤད་ཡག་གི་རྒྱབ་ལྗོངས་འདི་ད་ངེད་ཀྱི་རྩོམ་གྱི་རྒྱབ་ལྗོངས་ཚང་མ་འདི་འདྲས་དྲངས་ཏེ་བྱས་ཙང་འདི་འདྲས་བཤད་དུས་ཨ་ནི་ཁོང་ཚོ་དཔེ་ཅིག་གི་ག་རེ་ལབ་དགོས་རེད་སེམས་ཐག་ཉེ་བོ་ཞེ་པོ་ཅིག་གི་ཐོག་ནས་ཨ་ནི་སེམས་ཚོར་གི་ཐོག་ནས་འདི་འདྲས་ཉན་གྱི་འདུག་ཁོང་ཚོ་མང་ཆེ་ཅིག་ད་ད་ལྟ་མཐོ་རིམ་སློབ་གྲྭའི་ནང་ལ་ཡོད་དེ་སློབ་ཕྲུག་མང་ཆེ་ཞིག་འདི་འདྲས་ཀྱི་མི་ཚེ་དཀའ་ངལ་འདི་འདྲས་མྱོང་ཡོད་མ་རེད་ད་ང་ཚོ་སྐྱབས་བཅོལ་བ་ཨ་ནི་འདིའི་མ་ཚད་ང་ཚོ་ད་ལྟ་རྒྱ་གར་ལ་སྐྱེས་ཡོད་ནའི་ད་ལྟ་ཡིན་ནའི་ཨ་ནི་ག་རེ་ལབ་དགོས་བོད་པ་ཡིན་ཞེས་བྱས་བོད་ཀྱི་མི་སེར་རེད་མིན་པ།

བོད་ཀྱི་བརྒྱུད་ནས་ད་རྒྱ་གར་སྒང་ལ་ཡང་གནོན་ཤུགས་སྤྲད་དམག་དཔུང་གི་ཐོག་ནས་འཇིགས་སྐུལ་བྱས་ཡོང་དུས་ད་ད་ལྟ་རྒྱ་གར་གཞན་ནང་ནང་ལ་ཡང་རྒྱ་ནག་ལབ་དུས་ཨ་ནི་ཅིག་རྩ་བ་ཉིད་ནས་མ་དགའ་བའི་རྣམ་འགྱུར་ཅིག་རང་བཞིན་གྱི་ཐོན་ཡོང་གི་འདུག་བྱས་ཙང་ང་ཚོ་ད་རྒྱ་མི་ལ་ཡང་ཨ་ནི་འགོག་རྒོལ་བྱས་ནས་ང་ཚོ་ང་རང་ཚོ་རྒྱལ་ཁབ་རང་བཙན་འཐབ་རྩོད་བྱེད་ཀྱི་ཡོད་ལབ་དུས་ཁོང་ཚོ་རང་བཞིན་གྱི་སུ་འདྲ་ཡིན་པ་ཡིན་ནའི་ད་ང་ཚོ་ཁྱེད་རང་ཚོ་རྒྱབ་སྐྱོར་ཡོད་ད་ཅེས་བྱས་འདི་འདྲའི་ལབ་མཁན་དེ་འདྲ་མང་པོ་བྱུང་གི་འདུག་ཡོང་གི་འདུག་ཡང་ན་ཁོང་ཚོ་མང་ཆེ་ཅིག་གིས་བོད་ཀྱི་གནས་ཚུལ་ཡག་པོ་ཞེ་དྲག་ཤེས་ཀྱི་མ་རེད། ཡིན་པ་ཡིན་ནའི་ད་ང་ཚོ་ང་རང་ཚོའི་རྒྱལ་ཁབ་རང་བཙན་འཐབ་རྩོད་རེད་གཉིས་ནས་ད་རྒྱ་ནག་ལ་ཡང་འགོག་རྒོལ་བྱེད་དགོས་པ་རེད་ཨ་གསུམ་ནས་རྒྱ་ནག་ནང་ལོགས་ལ་ཡང་འགྱུར་བ་ཅིག་ཐེབས་ཐུབ་ན་བསམ་ཡས་ང་ཚོ་འདི་འདྲས་ཀྱི་བསམ་བློ་ཡོད་རེད་ཨ་འདི་འདྲས་ཐུབ་ན་བསམ་ཡས་ཀྱི་ང་ཚོ་འདི་མ་ཡིན་པའི་ད་ཅིག་གི་རྒྱ་ནག་གིས་བཙན་འཛུལ་བྱས་པའི་རྒྱལ་ཁབ་བོད་རེད་ཤར་ཏུར་ཀི་སྟན་རེད་སོག་པོ་ནང་སོག་རེད་ཧོང་ཀོང་རེད་ཐེ་ཝན་རེད་ཨ་ནི་ང་འདི་འདྲས་མཉམ་དུ་སྐད་ཆ་བྱེད་ཀྱི་ཡོད་གྲོས་བསྡུར་བྱེད་ཀྱི་ཡོད་ཁོང་ཚོ་དཔེ་དགའ་བོ་བྱེད་ཀྱི་རེད་འདི་འདྲས་སྐོར་ལ།

དེ་ཚར་བ་དང་ལམ་སང་རི་ལི་ཞོན་བྱས་ཆུ་ཚོད་བཞི་ཙམ་ཞིག་ཡར་འགྲོ་བར་ཨེར་ནཱ་ཀུ་ལམ་ལ་ད། འདི་ཁོང་ཚོའི་གི་ཚོང་འབྲེལ་རྒྱལ་ས་དེ་རེད། ཨ་ནི་ད་འདི་ག་ནས་ཚེས་གཅིག་དང་གཉིས་ནས་ཨ་ནི་ཀོ་ཆིན་བྱས། ཀལ་ལི་ཀཊ་བྱས་ཀོ་རི་ཀོ་ཏི་ལབ་ཀྱི་རེད་ཁོང་ཚོའི་གི་སྐད་ནང་ལ་ཨ་ནི་འདི་ག་ལ་ཏིར་ཤུར་བྱས། དེ་ནས་ཡང་དེ་ཚར་ནས་ཏཱ་མིལ་ནཱ་ཌུ་ནང་གི་ཀོའེ་འབུ་ཏུར་ལ་འགྲོ་གི་ཡོད་ཀོའེ་འབུ་ཏུར་དེ་ད་ང་ཚོ་ཀོ་ལི་གྷལ་གཞིས་ཆགས་ཉེ་བོ་རེད། ཨཱ་འདི་ནི་ཨཱ་ནི་བར་ཞི་ཆགས་ལ་འགྲོ་ཡས་ཀྱི་ཆ་ཤའོ་འདི་འདྲས་ཀྱི་ཡིན། ལོ་ལོ་སོ། བསྟན་འཛིན་བཙོན་གྲོལ་ལ་འབྲེ་ལ་ཚ་པོ་ཡོད་ནས་དུས་ཚོད་བཏོན་པ་ཡང་སླར་ཡང་མཐོ་ཆ་ན་ཞུ་གི་ཡིན་མཐོ་ཆ་ན་བསྟན་བཙོན་གྲོལ་ལ། ལོ་ལོ་སོ་ལོ་སོ།

གསན་མཁན་རྣམ་པ་ལྷན་རྒྱས་ལ་སྐུའི་ལྷ་ཁར་བཟང་བའི་འཚམས་འདྲི་ཞུ་བ་དང་འབྲེལ་ད་ལྟ་གོང་དུ་ངོ་སྤྲོད་གནང་བའི་ལེ་ཚན་འདི་སྙན་སྒྲོན་ཞུ་གི་ཡིན། ཐོག་མར་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་རྡ་རམ་ས་ལར་ཕྱིར་ཕེབས་མཛད་པ་དེའི་སྐོར་སྙན་སྒྲོན་ཞུ་གི་ཡིན། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྒང་ཏོག་དང་ས་ལུ་གཱ་ར་དེ་བཞིན་གནས་མཆོག་རྡོ་རྗེ་གདན་ནང་གི་རླབས་ཆེའི་མཛད་འཕྲིན་ཁག་ལེགས་གྲུབ་ཟིན་པའི་རྗེས་སུ་རྒྱལ་ས་ལྡི་ལིར་ཆིབས་བསྒྱུར་བསྐྱངས་གནང་མཛད་ཡོད་པ་དང་ལྡི་ལིར་བཞུགས་ཞག་གསུམ་རིང་བཞུགས་པའི་རྗེས་སུ་མཁའ་ལམ་བརྒྱུད་བཞུགས་སྒར་དྷ་རམ་ས་ལའི་ཉེ་འཁྲིས་གྷ་གྷལ་གནམ་ཐང་ལ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་གཉིས་ཏེ

གནས་མཆོག་རྡོ་རྗེ་གདན་གཙོས་པའི་ས་ཁུལ་འགའ་ཤས་ལ་ཆིབས་བསྒྱུར་མཛད་པ་ཁག་ཐུགས་དགོངས་ལྟར་ལམ་ལྷོངས་ཆེན་པོ་བྱུང་ནས་དེ་རིང་བཞུགས་སྒར་རྡ་རམ་ས་ལར་ཕྱིར་ཞབས་སོར་འཁོད་གནང་སྟབས་ཐུགས་དགྱེས་ཚོར་ཆེན་པོ་བྱུང་སྐོར་བཀའ་སྩལ་གནང་མཛད་འདུག། ཡང། བོད་ཀྱི་བླ་ན་མེད་པའི་དབུ་འཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུས་པ་བཞིན། སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་བཀའ་དྲིན་ཆེ་གནང་མཛད་པ་མ་ཟད་བཀའ་སློབ་ལམ་སྟོན་ཟབ་མོ་སྩལ་གནང་མཛད་པ་འདིའི་སྐོར་སྙན་སྒྲོན་ཞུ་རྒྱུར། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ད་རེས་གནས་མཆོག་རྡོ་རྗེ་གདན་ནང་རླབས་ཆེན་མཛད་འཕྲིན་བསྐྱངས་གནང་མཛད་པའི་ཉིན་མཐའ་མ་སྟེ། སྤྱི་ཟླ་དང་པོའི་ཚེས་བཅོ་བརྒྱད་ཉིན་གྱི་སྔ་དྲོར་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་མགོན་གྱི་བཞུགས་ཁྲིར་འཁོད་གནང་མཛད་པའི་མཚམས་སུ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་གཙོ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་གིས་མཎྜལ་རྟེན་གསུམ་དང་སྐྱབས་ཐོ་འདེགས་འབུལ་ཞུས་པ་དང་འབྲེལ་དཀོན་མཆོག་རྗེས་དྲན་གྱི་མདོ་དང་ཞལ་འདོན་ཤིས་བརྗོད་སོགས་གསུང་འདོན་གནང་གྲུབ་པའི་རྗེས་སུ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ལམ་སྟོན་བཀའ་སློབ་བཀའ་དྲིན་ཆེ་གནང་མཛད་དོན་ལ། ད་ཆོས་གྲོགས་རྣམ་པ་ལྷན་རྒྱས་ཚང་མ་ལ་ཡར་ཞུ་ཡག་ལ་ཡར་ཨེ་ནི་དེ་རིང་འདིར་ད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་འཁོར་བསྐོར་ས་མངོན་པར་རྫོགས་པར་སངས་རྒྱས་པའི་མཛད་པ་མཛད་ས་ད་གནས་ཁྱད་པར་ཅན་དེ་ལ་ཡར་ཨེ་ནི་དེ་རིང་ང་ཚོ་ཚང་མ་ལོ་རུག་རུག་བྱས་བྱས་ཀྱི་སྨོན་ལམ་རྒྱག་ཡག་སྐལ་བ་བཟང་པོ་བྱུང་པ་རེད།

ཨེ་ནི། ད་ང་རང་སྒེར་གྱི་ངོས་ནས་བྱས་བཞག་ན་ད་དེ་རིང་འདིར་སྟོན་པ་ཐུབ་པའི་དབང་པོའི་ད་གནས་ཁྱད་པར་ཅན་དེ་ཨེ་ནི་ང་ཚོ་རུག་རུག་བྱས་བྱས་ཅིག་སྨོན་ལམ་རྒྱག་ཡག་གོ་སྐབས་བྱུང་བ་རེད་ཞེ་དྲག་སྐལ་བ་བཟང་པོ་ཡིན། དེ་རིང་ཁ་སང་སངས་རྒྱས་ཀྱི་ཆོས་འདི་བསྟན་པ་རིན་ཆེན་མཆོག་གིས་མ་ཁྱབ་པའམ་ཁྱབ་ཀྱང་ཉམས་པར་གྱུར་པའི་ཕྱོགས་དེར་ནི་སྙིང་རྗེ་ཆེན་པོས་ཡིད་རབ་བསྐྱོད་པ་ཡིས་ཕན་བདེའི་གཏེར་དེ་གསལ་བར་བྱེད་པར་ཤོག་གསུངས་པ་ནང་བཞིན་གྱི་དེ་སྔ་སངས་རྒྱས་ཀྱི་ཆོས་མ་དར་སའི་ཡུལ་ཚོ་ལ་དེ་རིང་ཁ་སང་ནང་ཆོས་ལ་ཡར་དོ་སྣང་གསར་པ་ཅིག་བྱས་བསྡད་ཀྱི་ཡོད་རེད་ཨ་ནི་ང་རང་ཚོ་འདི་ཕ་མེས་ནས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ད་རྗེས་འབྲང་བྱས་ཨ་ནི་དེ་རིང་གནས་ཁྱད་པར་ཅན་དེ་ཨི་ནི་ང་ཚོ་རུག་རུག་བྱས་བྱས་ཅིག་ད་སྨོན་ལམ་རྒྱག་ཡག་གི་གོ་སྐབས་བྱུང་པ་རེད་ཞེ་དྲག་སྐལ་བ་བཟང་པོ་ཡིན་ཨ་ནི་ང་རང་ཚོས་ཇི་ལྟར་བོད་ཀྱི་གསོལ་བ་བཏབ་པ་ནང་བཞིན་གྱིས་ད་གང་ལྟར་བའི་ཚེ་རབས་ནས་ཚེ་རབས་སངས་རྒྱས་བཅོམ་ལྡན་འདས་ཀྱི་རྗེས་འབྲང་རྣལ་མ་ཅིག་ཡོང་ཐུབ་ཡག་ཅིག་གི་ང་ཚོ་སྨོན་ལམ་རྒྱག་གི་ཡོད་ལ་ཕལ་ཆེར་ཆོས་གྲོགས་ཚོས་དེ་འདྲ་ཞིག་ཏན་ཏན་ཡོང་ཐུབ་ཀྱི་རེད་ཨེ་ནི་ཚང་མ་ལོག་གིས་ཐུགས་སྨོན་ཡག་པོ་ཅིག་གནང་ཤོག་ཨ་ད། ཅིག་དུས་དུས་ལ་ཡར་སྨོན་ལམ་རྒྱག་པ་གལ་ཆེན་པོ་རེད་ཡག་པོ་རེད་དེ་ཡིན་ནའི་གཙོ་བོ་གཙོ་བོ་དེ་ཉིན་ཞག་ཕྲུག་གཅིག་གི་རིང་ལ་ཡར་སོ་སོའི་སེམས་དེ་བཅོམ་ལྡན་འདས་ཀྱི་དགོངས་པ་དང་མི་འགལ་བ་ཅིག་གིས

སྨོན་ལམ་འདི་པའི་སྙིང་ཁུང་རུས་པའི་གཏིང་ནས་དཔེ་སེམས་ཤུགས་བསྐྱེད་ནས་སྨོན་ལམ་རྒྱབ་བསྡད་ཀྱི་ཡོད། ཞོགས་ཀ་ཡར་ལངས་པ་ད་ག་བྱང་ཆུབ་ཀྱི་སེམས་བསྒོམ་ཨེ་ནས་སྟོང་ཉིད་ཀྱི་ལྟ་བ་བསྒོམ། འོ་ད་ཨེ་ནས་དེ་འདྲའི་གི་ད་བསྟན་པ་འདི་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང་དེ་འདྲའི་གི་ད་ཟབ་པ་དང་རྒྱ་ཆེ་བའི་བསྟན་པ་འདི་དེ་ཨེ་ནས་ཉམས་པ་སོར་ཆུད་མི་ཉམས་གོང་འཕེལ་ཡག་པོ་ཞིག་ཡོང་ཐུབ་ཡག་དེའི་ཐོག་ལ་ང་རའི་ངོས་ནས་ག་རེ་ཞབས་འདེགས་སྒྲུབ་ཡག་ཡོད་པ་འདི་སྒྲུབ་ཐུབ་ཡག་ཅིག་གི་སྨོན་ལམ་རྒྱག་གི་ཡོད་ཨེ་ད།

སྟོན་པའི་རྗེས་འབྲང་རྣལ་མ་གཅིག་གི་ཐོག་ནས་ནི། འགྲོ་བ་མི་གཙོ་བོར་གྱུར་པའི་མཐའ་ཡས་པའི་སེམས་ཅན་མཐའ་དག་གི་དོན་དག་ལ་ཡང་ཕན་འདོགས་བྱེད་ཐུབ་ཡག་བྱེད་ཀྱི། ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་ཡང་ནི། འགྲོ་བའི་དོན་བྱེད་ཐུབ་ཡག་ཅིག་གི་སྨོན་ལམ་རྒྱག་གི་ཡོད་ལ། སྨོན་ལམ་འདི་ནི། གནས་ཁྱད་པར་ཅན་འདི་འདྲ་ལ་ཡང་སྨོན་ལམ་རྒྱག་དུས་སྨོན་ལམ་འདི་འགྲུབ་ཡག་ལ་ཏན་ཏན་གོ།

སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པ་དེ་བཞིན་སྤྱི་ཟླ་དང་པོའི་ཚེས་བཅུ་གཅིག་སྟེ་རེས་གཟའ་ཕུར་བུ་དང་བོད་ཟླ་བཅུ་གཅིག་པའི་གནམ་གང་ཉིན་གནས་མཆོག་རྡོ་རྗེ་གདན་གྱི་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་དྲུང་ལ་ཚོགས་གནང་རྒྱུ་དབུ་འཛུགས་གནང་སྟེ་བོད་ཟླ་བཅུ་གཉིས་པའི་ཚེས་བཅུ་སྟེ་སྤྱི་ཟླ་དང་པོའི་ཚེས་ཉི་ཤུ་བར་ཉིན་གྲངས་བཅུའི་རིང་ཚོགས་གནང་འདུག། ཡང་ཇི་ལྟར་གསོལ་འདེབས་ཞུས་པ་བཞིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྤྱི་ཟླ་དང་པོའི་ཚེས་བཅུ་གཉིས་ཉིན་ད་རེས་ཀྱི་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ནང་ལྷན་བཞུགས་གནང་བའི་རྙིང་མའི་བླ་ཆེན་རྣམས་ལ་གཟིམ་ཆུང་མཇལ་ཁ་ཡང་སྩལ་གནང་མཛད་འདུག་ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ཐེངས་སུམ་ཅུ་སོ་ལྔ་པ་དེ་བཞིན་རྒྱ་གར་བྱང་ཤར་འབྲས་ལྗོངས་མངའ་སྡེའི་གཞུང་གི་ཆོས་རིག་སྡེ་ཚན་དང་འབྲས་ལྗོངས་ནང་གི་དགོན་སྡེ་ཁག་གིས་གོ་སྒྲིག་ཞུས་པ་ཞིག་ཡིན་པ་དང་དེ་གོ་སྒྲིག་ཞུ་དགོས་དོན་སྐོར་འབྲས་ལྗོངས་པད་མ་ཡང་རྩེ་དགོན་པའི་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་གསུངས་དོན། སྤྱིར་འཛམ་བུ་གླིང་ཞི་བདེ་ཆགས་ཡ་དང། དེ་ནས་བསྟན་འཛིན་གྱི་སྐྱེས་བུ་ཐམས་ཅད་སྐུ་ཚེ་ཞབས་པད་བརྟན་ཡག་དང། དེ་བཞིན་དུ་དེ་ནས་འཇིག་རྟེན་ཁམས་ཀྱི་ནང་བཅུད་ཀྱི་སེམས་ཅན་དེ་དག་ཐམས་ཅད་ལ་ཡང་དེ་ནས་བདེ་སྐྱིད་ཕུན་སུམ་ཚོགས་ཚེ་རིང་ནད་མེད་དང་དེ་ནས་ཀྱི་བསམ་དོན་མཐའ་དག་འགྲུབ་པའི་གི་དེ་ནས་དེ་འདྲའི་གི་དམིགས་ཡུལ་གཙོ་བོ་བྱས་ནས་ད་ལྟ་སྨོན་ལམ་འདི། སྐྱབས་རྗེ་རིན་པོ་ཆེ་རྣམ་པའི་གིས་འོ་བརྒྱལ་མང་པོ་ཞིག་གནང། དེ་ད་ལྟ་བར་དུ་ཚུགས་པ་འདི་དཔེ་མ་སྲིད་ཀྱི་དེ་ཧ་ལས་པའི་གི་རྗེས་སུ་ཡི་རང་དགོས་ཡ་དང་འདི་དཔེ་མ་སྲིད་ཀྱི་དེ་ནི་ང་ཚོ་སྐལ་པ་བཟང་པོ་ཅིག་རེད་འདི་ཞུ་ཡ་ཡིན། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་འདིའི་ནང་རྒྱ་བལ་འབྲུག་གསུམ་གཙོས་པའི་རྙིང་མའི་དགོན་སྡེ་ཁག་གི་དབུ་བླ་མཁན་པོ་བླ་སྤྲུལ་རྣམས་དང་དགེ་ཚུལ་སྔགས་གསུམ་བཅས་དགོན་སྡེ་ཁག་ཉིས་བརྒྱ་དགུ་བཅུ་ལྷག་གི་དགེ་ཚུལ་སྔགས་གསུམ་ཁྱོན་བསྡོམས་བདུན་སྟོང་སྐོར་ཞིག་ལྷན་ཞུགས་གནང་འདུག། ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་འདིའི་ནང་རྙིང་མའི་བླ་ཆེན་ཆེ་ཁག་མང་པོ་ཆིབས་བསྒྱུར་གནང་བ་འདི་དག་སྐོར་འབྲུག་ཡུལ་ནང་གི་ལྷོ་བྲག་མཁར་ཆུ་དགོན་པ་ནས་ཆེད་བཅར་ཞུས་པའི་གྲྭ་ཚང་འདིའི་མཁན་པོ་བསྟན་འཛིན་རྒྱ་མཚོ་ལགས་ལ་ཞལ་པར་བརྒྱུད་གནས་འདྲི་ཞུས་པས་ཁོང་གིས་གསུངས་དོན། གཙོ་བོ་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོའི་ཚོགས་གཙོ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་དང། དེ་ནང་བཞིན་གྱི་ལྷོ་བྲག་མཁར་ཆུའི་བསྟན་བདག་སྐྱབས་རྗེ་ནམ་མཁའི་སྙིང་པོ་རིན་པོ་ཆེ། འོ་བ་དེ་བཞིན་དུ་དེ་ནས་སྐྱབས་རྗེ་སྨིན་གླིང་མཁན་ཆེན་རིན་པོ་ཆེ་དང་སྐྱབས་རྗེ་གྱང་ཁང་རིན་པོ་ཆེ། དེ་བཞིན་དུ་དེ་ནས་སྐྱབས་རྗེ་ཀ་ཐོག་སི་ཏུ་རིན་པོ་ཆེ་དང་སྐྱབས་རྗེ་བདུད་འཇོམས་ཡང་སྲིད་རིན་པོ་ཆེ་དེ་ནས་སྐྱབས་རྗེ་འཁྲུལ་ཞིག་ཡང་སྲིད་རིན་པོ་ཆེ་མཁན་ཆེན་ཚེ་དབང་རྒྱ་མཚོ་རིན་པོ་ཆེ་དེ་ནས་དགོན་བྱང་རིན་པོ་ཆེ་དང། སྤྲུལ་སྐུ་གསང་སྔགས་རིན་པོ་ཆེ་ད་ཁོང་རྣམ་པའི་དབུ་བཞུགས་ཀྱི་ཐོག་ནས་ང་ཚོའི་རྙིང་མའི་སྨོན་ལམ་ཆེན་མོ་ད་ལྟ་འཚོགས་བཞིན་པ་རེད་ཟེར་ཞུ་ཡ་ཡིན་ལ་དེ་ནས་ང་ཚོ་ལྷོ་བྲག་མཁར་ཆུའི་དགོན་པ་ནས་ད་དགེ་འདུན་པ་ཞལ་གྲངས་ག་ཚོད་ཕེབས་ཡོད་རེད་ཅིག་ཞུས་པ་ཡིན་ན་ད་ང་ཚོ་དགོན་པ་ནས་མཁན་པོ་སྤྲུལ་སྐུ་བླ་མ་སློབ་དཔོན་དགེ་འདུན་པ་ཚང་མ་བསྡོམས་པ་ཡིན་ན་ཕལ་ཆེར་དེ་ནས་སུམ་བརྒྱ་ལྷག་ལྷག་ཅིག་ད་ལོ་དེ་རྡོར་གདན་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་ལ་ཕེབས་ཡོད་རེད་ཞུ་ཡ་ཡིན།
ཡང་ད་རེས་ཀྱི་སྨོན་ལམ་ཆེན་མོ་དེའི་སྐབས་སུ་བྱང་ཆུབ་མཆོད་རྟེན་རིན་པོ་ཆེའི་ཕྱོགས་བཞི་ལ་སྨོན་ལམ་ཚོགས་གནང་འདུག་པས་དེ་ཡང་ཤར་ཕྱོགས་སུ་སྐྱབས་རྗེ་སྤྲུལ་སྐུ་གསང་སྔགས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་རྙིང་མའི་བཙུན་དགོན་ཁག་གི་མཁན་བླ་བཙུན་མ་རྣམས་དང། ལྷོ་ཕྱོགས་སུ་སྐྱབས་རྗེ་ཞེ་ཆེན་རབ་འབྱམས་རིན་པོ་ཆེ་མཆོག་དབུ་བཞུགས་ཐོག་སྨིན་གྲོལ་གླིང་དང་རྡོ་རྗེ་བྲག་ཞེ་ཆེན་དང་རྫོགས་ཆེན་ཀ་ཐོག་སོགས་རྙིང་མའི་དགོན་སྡེ་ཁག་གི་མཁན་བླ་དགེ་འདུན་འདུས་མང་རྣམས་དང་ནུབ་ཕྱོགས་སུ་སྐྱབས་རྗེ་རྒྱང་ཁང་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་དཔལ་ཡུལ་རྣམ་གླིང་དགོན་པའི་མཁན་བླ་དགེ་འདུན་འདུས་མང་ལྷན་བཞུགས་གནང་འདུག་ལ་དེ་བཞིན་དུ་བྱང་ཕྱོགས་སུ་ཀ་ཐོག་སི་ཏུ་རིན་པོ་ཆེ་མཆོག་དབུ་བཞུགས་ཀྱིས་རྒྱ་བལ་འབྲུག་གསུམ་གྱི་གོས་དཀར་ལྕང་ལོ་ཅན་གྱི་སྡེ་རྣམས་ལྷན་བཞུགས་ཀྱིས། སྨོན་ལམ་ཚོགས་གནང་འདུག་ཡང་སྔ་འགྱུར་རྙིང་མའི་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་ལྔ་པའི་འགོ་ཁྲིད་ཚོགས་ཆུང་ཁོངས་ཀྱི་འབྲས་ལྗོངས་པད་མ་ཡང་རྩེ་དགོན་པའི་མཁན་པོ་དབང་རྒྱལ་རྡོ་རྗེ་ལགས་ཀྱིས་ད་རེས་ཀྱི་སྨོན་ལམ་ཆེན་པོ་འདིའི་ནང་རྙིང་མའི་བླ་ཆེན་བརྒྱ་ཆ་དགུ་བཅུ་ལྷག་ཆིབས་བསྒྱུར་གནང་ཡོད་སྐོར་གསུངས་དོན། ལོ་དམིགས་བསལ་གྱི་ཧ་ལས་པ་ཅིག་ག་རེ་བྱུང་འདུག་ཟེར་ན་ང་ཚོ་ད་ཕྱོགས་བཞི་ལ་ཕལ་ཆེར་རྙིང་མའི་གྱི་བླ་མ་ཡོད་རེད་ཡོད་ཚད་ཕལ་ཆེར་བརྒྱ་ཆ

རེས་གཟའ་སྤེན་པའི་ཉིན་རྒྱལ་ཁའི་ངང་མཇུག་སྒྲིལ་གནང་འདུག་ལེ་ཚན་འདི་སྙན་སྒྲོན་ཞུ་མཁན་སེང་གེ་རི་བསོད་ནམས་ལྷ་མོ་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིངས་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ལགས་དང་གཡུ་སྒྲོན་གཉིས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།